གསན་མཁན་རྣམ་པ་ཚོ་དགོང་དྲོ་བདེ་ལེགས་འདི་ག་ཨ་མི་རི་ཀའི་རྒྱལ་ས Washington DC ནང་རྟེན་གཞི་གནང་བའི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ད་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་མོ་ཡོས་ཀྱི་ལོའི་བོད་ཟླ་དགུ་པ་དབྱུག་ཟླའི་ཚེས་པ་གསུམ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་པའི་ཚེས་བཅུ་བདུན་རེས་གཟའ་མིག་དམར་གྱི་སྔ་དྲོའི་ལས་རིམ་འགོ་ཚུགས་ཞུ་གི་ཡོད། ལས་རིམ་དེ་བཞིན་ཚེ་རིང་གཡུ་སྒྲོན་ལགས་ཀྱིས་བཀོད་ཁྲིད་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་གཉིས་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུས་པ་དང་སྦྲགས་ཐེངས་འདིའི་ལེ་ཚན་ཁག་གཤམ་ལ་རིམ་བཞིན་ངོ་སྤྲོད་ཞུ་གི་ཡིན། ད་རིང་གི་ལས་རིམ་ཁག་གི་ཐོག་མར་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་འདི་ཟླའི་ཚེས་བཅུ་གཉིས་ནས་བཟུང་བྱང་ཨ་མེ་རི་ཀའི་ནང་གཞུང་འབྲེལ་འཚམས་གཟིགས་གནང་བཞིན་པ་ལྟར་ཁ་སང་སྤྱི་ཟླ་བཅུ་པའི་ཚེས་བཅུ་དྲུག་གི་སྔ་དྲོར་འདི་ག་ཨ་རིའི་རྒྱལ་ས་ཝ་ཤིང་ཊོན་ནང་ཕེབས་འབྱོར་བྱུང་ནས་འདི་ག་རྒྱལ་སར་ཡོད་པའི་ཨ་རིའི་རླུང་འཕྲིན་ཁང་གི་རྒྱ་སྐད་སྡེ་ཚན་གྱི་བཅར་འདྲི་དང་ལེན་གནང་ཡོད་པ་སོགས། ཐེངས་འདིའི་རྒྱལ་སྤྱིའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། ཡང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཨ་རིའི་གྲོས་ཚོགས་ཀྱི་གསེར་གྱི་གཟེངས་རྟགས་འབུལ་བཞེས་མཛད་ནས་ལོ་བཅུ་དྲུག་འཁོར་བའི་དུས་ཆེན་ཉིན་མོར་བོད་མི་རྣམས་ཀྱིས་དུས་ཚིགས་ཁྱད་པར་ཅན་དེ། དྲན་གསོ་ཞུ་བཞིན་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་ཨོ་སི་ཁྲུ་ལི་ཡའི་རྒྱལ་ཡོངས་བོད་རིགས་སྤྱི་མཐུན་ཚོགས་པའི་འགན་འཛིན་ལྷན་ཚོགས་ཐེངས་བཅུ་བདུན་པའི་ཚོགས་ཆེན་ཐོག་བོད་མི་རྣམས་རྒྱ་དམར་གྱི་བསླུ་བྲིད་འོག་མི་ཚུད་པར་ཡིད་གཟབ་གནང་དགོས་པའི་འབོད་སྐུལ་གནང་བའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། མཇུག་ཏུ། གནད་དོན་གྱི་གླེང་མོལ་ཞེས་པའི་ལེ་ཚན་བཅས།

འདི་ག་རྒྱལ་སར་ཡོད་པའི་ཨ་རིའི་རླུང་འཕྲིན་ཁང་གི་རྒྱ་སྐད་སྡེ་ཚན་གྱི་བཅར་འདྲི་དང་ལེན་སོགས་གནང་འདུག་ཡང་བྱང་ཨ་རིའི་སྐུ་ཚབ་དོན་གཅོད་ཁང་གིས་ཁ་སང་ཕྱི་ཚེས་བཅུ་དྲུག་ཉིན་གྱི་ཕྱི་དྲོར་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ལ་དགོང་དྲོའི་གསོལ་སྟོན་ཕུལ་སྐབས་ཨ་རིའི་གྲོས་ཚོགས་ཀྱི་འཐུས་མི་རྣམ་པའི་ལས་བྱེད་སོགས་མི་སྣ་ཁག་ཆེད་ཕེབས་གནང་འདུག་ཡང་གོང་གི་ཉིན་ཏེ་ཕྱི་ཚེས་བཅོ་ལྔའི་ཉིན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག

དེའི་སྐོར་བོད་རིགས་སྤྱི་མཐུན་ཚོགས་པ་ཁག་གི་འབྲེལ་མཐུད་པ་དྲུང་འཕར་ཟུར་པ་ཀུན་དགའ་བཀྲ་ཤིས་ལགས་ལ་ཁ་སང་ཕྱི་དྲོ་གནད་འདྲི་ཞུས་པར་ཁོང་གིས་གསུངས་དོན། ཁ་སང་ཚེས་བཅོ་ལྔའི་དགོང་དག་དེ་ལ་ཡ་མཛད་རིམ་གཉིས་ཡོད་རེད་ས་གནས Charlottesville ལ་ཡ་དེ་མཛད་རིམ་གཉིས་དེ་སྔོན་ལ་ཡ་ཆུ་ཚོད་གསུམ་པ་ནས་བཞི་དང་ཕྱེད་ཀ་ཆུ་ཚོད་གཅིག་དང་ཕྱེད་ཀ་ཙམ་རིང་ནང་ལ་ཡ་ཡ་གི་ས་གནས་ལ་ཡོད་པའི་ད་མཐོ་སློབ་དང། ཨ་ནེ་སློབ་གྲྭ་འབྲིང་བ་དཔེར་ན་གཞོན་སྐྱེས་བཅུ་གསུམ་བཅུ་བཞི་ཞིག་འདུག་ས་གནས་ལ་ཡོད་པ་དེ་འོ་དེ་གས་ལ་ཡ་ཨ་ནི་སྐུ་ངོ་སྲིད་སྐྱོང་གིས་མཇལ་འཕྲད་གནང་ཨ་ནི་ཁོང་ཚོས་དྲི་བ་དེ་གས་ལ་ཡ་བཀའ་ལན་གནང་ཡས་དེ་རེད་ད་གཙོ་བོ་དེ་ད་གཞོན་སྐྱེས་དེ་ང་ཚོ་ཚང་མས་མཁྱེན་གྱི་རེད་ད་མ་འོངས་པའི་ང་ཚོའི་བོད་ཀྱི་བདག་པོ་དེ་བོད་པའི་གཞོན་སྐྱེས་ཀྱི་རྒྱབ་ཁུར་ཡོད་པ་དེ་འདྲ་ཡིན་དུས་ཨ་ནི་ཁོང་ཚོ་དེང་དུས་ཀྱི་ཤེས་ཡོན་ཡོད་པ་རྐྱང་རྐྱང་རེད་ད་ཁོང་ཚོའི་བསམ་བློའི་ནང་ལོགས་ལ་ཡ་ཨ་ནི་བོད་དོན་སྐོར་གྱི་ཤེས་བྱ་དེ

ཕྲུ་གུ་དང་ཨ་ནེ་དམ་པའི་ཤར་ལུ་སི་ཝེལ་གྱི་ས་གནས་མང་ཚོགས་ལ་ཡང་བཀའ་སློབ་གནང་ཡང་ད་མང་ཚོགས་ལ་ཡང་བཀའ་སློབ་གནང་བའི་སྐབས་ལ་ཡང་ད་ད་ག་རང་རེད་བཀའ་ཤག་སྐབས་བཅུ་དྲུག་པའི་ཡར་ཕེབས་ནས་ད་ད་ལྟ་བར་དུ་ག་རེ་གནང་ཡོད་རེད་ལས་བསྡོམས་ཀྱི་ཚུལ་དུ་ཨ་ནེ་འཛིན་སྐྱོང་གི་ཐོག་ནས་རེད་རྒྱལ་སྤྱིའི་ཐོག་ནས་རེད་ཨ་ནེ་གཞིས་ཆགས་ཁག་སྲ་བརྟན་བཟོ་ཡག་ཐོག་ནས་རེད་ཨ་ནི་བོད་རྒྱའི་འབྲེལ་ལམ་གནས་བབ་རེད་འདི་གས་འདི་ཨ་ནི་སྙིང་བསྡུས་བྱས་རྗེས་ས་གནས་མང་ཚོགས་ལ་ཡང་ངོ་སྤྲོད་གནང་ཨ་ནི་ས་གནས་མང་ཚོགས་ཡིན་ན་ཡང་ཨ་ནི་འཛིན་སྐྱོང་བཀའ་ཤག་གི་ཕྱག་ལས་གནང་ཕྱོགས་ལ་ཡང་དགོངས་ཚུལ་ཡིན་ནའི་རེད་དྲི་བ་ཡོད་ནའི་འདི་གས་བྱས་རྗེས་ཨ་ནི་དྲི་བ་ཁག་གསུམ་ཞིག་བྱུང་སོང་ཨ་ནི་འདི་གས་ལ་ཡང་བཀའ་ལན་འདི་གས་གནང་རྗེས་ད་ཁ་སའི་མཛད་རིམ་སྙིང་བསྡུས་རོབ་ཞུས་ན་འོ་འདི་རེད་ཨ་ནི་ད་རིང་མར་ཤར་ལུ་སི་ཝེལ་ལ་འདི་ཝ་ཤིང་ཊོན་ཌི་སི་ལ་མར་ཕེབས་ཨ་ནི་ད་ཌི་སི་ལ་ཡང་ཡོད་པའི་མཛད་རིམ་དེ་གས་སྐྱོང་རྒྱུ་འོ་དེ་འདྲ་ཞིག་རེད་ད་སྙིང་བསྡུས་ཞུས་ན།
ཡང་དེའི་སྐོར་ཤར་ལུ་སི་ཝེལ་ས་གནས་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་ཤཱཀྱ་ལགས་ཀྱིས་ཀྱང་སྲིད་སྐྱོང་མཆོག་གིས་སློབ་ཕྲུག་རྣམས་ལ་བཀའ་སློབ་གནང་སྐོར་གསུངས་པ་མ་ཟད་བོད་མི་རྣམས་ལ་བཀའ་སློབ་ཅི་གནང་སྐོར་སོགས་གསུངས་དོན། ནས་དཔལ་ལྡན་སྲིད་སྐྱོང་མཆོག་དེ་ལ་ཕེབས་ཡས་དེ་ཚོ་ལ་ད་དུས་ཚོད་ཡུན་དེ་ཐུང་ཐུང་གཅིག་གི་ནང་ནས་ང་ཚོ་གྲ་སྒྲིག་བྱེད་དགོས་བྱུང་སོང་ཡིན་ན་ཡང་དཔེ་ཡག་པོ་བྱུང་སོང་ཆུ་ཚོད་ལྔ་པ་འདྲ་བོ་ཞིག་ནས་ཨ་ནི་མི་མང་ཚང་མ་ཡར་ནང་ལ་ཕེབས་ཤག་ནས་མང་པོ་གཅིག་ཕེབས་ཤག་ཕེབས་ཉིན་དུ་སོང་ངོ་ནས་དྲ་ནས་ཡོད་དྲ་བ་དང་ཉེ་འདུག། ཨ་ནི་བཀའ་སློབ་དཔེ་ཡག་པོ་གནང་སོང་དཔལ་ལྡན་སྲིད་སྐྱོང་མཆོག་གིས་ད་གཙོ་བོ་གཙོ་བོ་ད་ལྟ་བར་དུ་བོད་ཀྱི་གཞུང་གིས་ད་ལྟ་ཕྱག་ལས་གནང་བཞིན་པ་གི་དེ་ཚོའི་སྐོར་དང་ཕྱག་ལས་གནང་གྲུབ་པ་མ་འོངས་པའི་འཆར་གཞི་ག་རེ་ཡོད་འོ་དེ་འདྲ་སྐོར་ལ་བཀའ་སློབ་མང་པོ་གནང་སོང་དཔེ་མི་སྲིད་ཨ་ནི་མི་མང་ཚང་མ་དཔེ་དགའ་པོ་བྱུང་ཤག་མཛད་རིམ་ཆུ་ཚོད་ཕལ་ཆེར་བརྒྱད་པ་འདྲ་བོ་ཞིག་ལ་ཨ་ནི་ང་ཚོ་བོད་ཀྱི་འཕྲུལ་ཆས། ད་རེས་ཀྱི་དཔལ་ལྡན་སྲིད་སྐྱོང་མཆོག་ཕེབས་ཡག་གི་དེ་མཛད་རིམ་དེ་ཚོ་དཔེ་ཡག་པོ་བྱུང་སོང་ཚང་མ་ཚགས་ཚུད་པོ་དང། ས་དེ་ས་གནས་རྩེ་གི་མི་མང་པོ་ཞིག་ག་ཡོད་མ་རེད་ཡོད་པའི་ཚད་ཞིག་གིས་ད་གང་ལ་གང་འཚམ་བྱས་ཡག་པོ་བྱུང་སོང་ཞུ་རྒྱུ་ཡིན། ཡང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཨ་རིའི་གྲོས་ཚོགས་ཀྱི་གསེར་གྱི་གཟེངས་རྟགས་འབུལ་བཞེས་མཛད་ནས་ལོ་བཅུ་དྲུག་འཁོར་བའི་དུས་ཆེན་དེ་བཞིན་ད་རིང་ཕྱི་ཚེས་བཅུ་བདུན་གྱི་ཕྱི་དྲོར་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་ལྷན་ཚོགས་ཀྱི་ཚོགས་གཙོ Richard Gere རྣམ་གཉིས་དབུ་བཞུགས་ཀྱིས་ཨ་རིའི་གྲོས་ཚོགས་ཀྱི Rayburn House Office Building ཞེས་པའི་ཚོགས་ཁང་ཞིག་ནང་དུས་ཆེན་སྲུང་བརྩི་ཞུ་རྒྱུ་དང་ཡང་ཕྱི་ཚེས་བཅོ་བརྒྱད་ཉིན་སྲིད་སྐྱོང་མཆོག་གིས་འདི་ག་ཨ་རིའི་རྒྱལ་སར་ཡོད་པའི National Press Club ཞེས་པའི་རྒྱལ་སྤྱིའི་གསར་འགོད་མཐུན་ཚོགས་ཐོག་བཀའ་སློབ་གསུང་བཤད་གནང་རྒྱུ་དང་ཕྱི་དྲོར་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་མི་རྣམས་ལ་བཀའ་སློབ་གསུང་བཤད་སོགས་གནང་རྒྱུའི་མཛད་རིམ་ཁག་རིམ་བཞིན་སྐྱོང་འཆར་འདུག། རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཡང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཨ་མི་རི་ཀའི་གྲོས་ཚོགས་ཀྱིས་གསེར་གྱི་གཟེངས་རྟགས་འབུལ་བཞེས་མཛད་ནས་ལོ་བཅུ་དྲུག་འཁོར་བའི་ཉིན་མོར་བོད་མི་རྣམས་ཀྱིས་དུས་ཚིགས་ཁྱད་པར་ཅན་དེ་དྲན་གསོ་ཞུ་བཞིན་པའི་སྐོར་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ནས་འདི་གའི་གསར་འགོད་པ་པ་སངས་ཚེ་རིང་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་གསན་རོགས་གནང།
ཕྱི་ཟླ་བཅུ་པའི་ཚེས་བཅུ་བདུན་ཉིན་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཨ་རིའི་རྒྱལ་ཡོངས་གྲོས་ཚོགས་ཀྱིས་གསེར་གྱི་གཟེངས་རྟགས་འབུལ་བཞེས་མཛད་ནས་ལོ་ངོ་བཅུ་དྲུག་ཧྲིལ་པོ་འཁོར་བའི་ཉིན་མོ་ཁྱད་པར་ཅན་ཞིག་ཆགས་ཀྱི་ཡོད་པ་རེད། ཉིན་དེར་བོད་མི་གནས་སྡོད་ས་ཁུལ་ཚང་མའི་ནང་རྣམ་པ་འདྲ་མིན་ཐོག་ནས་དུས་དྲན་སྲུང་བརྩི་ཞུ་བཞིན་ཡོད་པ་རེད། འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་བཙན་བྱོལ་ནང་གི་བོད་མི་རྒན་གཞོན་ཁག་ཅིག་ལ། ད་རིང་གི་ཉིན་མོའི་གལ་གནད་དང་འབྲེལ་བའི་སྐོར་བཅར་འདྲི་ཞུས་པར་སྒང་ཏོག་གནས་སྡོད་བོད་མི་བསོད་ནམས་སྟོབས་རྒྱལ་ལགས་ཀྱིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཨ་རིའི་སྲིད་འཛིན་ཕོ་བྲང་དཀར་པོའི་ནང་གདན་ཞུས་ཀྱིས་ཨ་རིའི་གྲོས་ཚོགས་ནས་ཆེ་མཐོང་དང་གུས་བཀུར་དེ་བཞིན་རྒྱབ་སྐྱོར་གྱི་རྣམ་པའི་ཐོག་འདི་ལྟ་བུའི་ཆེ་བསྟོད་གཟེངས་རྟགས་འབུལ་བར་བོད་མི་ཚང་མ་དགའ་ཚོར་ཆེན་པོ་བྱུང་ཡོད་པ་གསུང་གི་འདུག།
ཕོ་བྲང་དཀར་པོའི་ནང་ལ་ཡང་གདན་འདྲེན་ཞུ་མྱོང་ཨ་རིའི་སྲིད་འཛིན་རང་ཕེབས་ནས་གཟེངས་རྟགས་འབུལ་བ་དེ་ཧ་མི་ཟད། ཧ་ལས་ཡག་གི་གལ་ཆེན་པོ་ཞིག་རེད་མཐོང་གི་འདུག་དེའི་ཆ་ནས་ང་ཚོ་ཚང་མ་བློ་ཁོག་དགའ་བསུ་ཆེན་པོ་ཞེ་དྲག་བྱུང་འདི་གནང་ནས་བོད་མི་ཚང་མ་བློ་ཁོག་དངོས་གནས་དྲང་གནས་ཆེ་མཐོང་ཆེན་པོ་ཞིག་གཅིག་ལ་ཡག་གུས་བརྩི་ཞུ་གི་ཡོད་དེ་སོང་ཙང་དེ་ད་རེའི་གཟེངས་རྟགས་དེ་དངོས་གནས་བྱས་ན་ང་ཚོ་སྒང་ཏོག་ལ་ཡག་ལོ་རྟག་པ་རེ་བཞིན་མཛད་སྒོ་དེ་ཞུ་གི་ཡོད་རེད་བཟོ་གཞོན་ནུས་དབུ་ཁྲིད་གནང་ནས་ད་རེས་སྒང་ཏོག་ལ་ཡག་ཆུ་རྒྱུན་ཆེན་པོ་ཞིག་བྱུང་རྗེས་ས་གནས་གཞོན་ནུ་ཁག་ཚོ་ཕར་ཚུར་ཕར་རོགས་པ་ལ་ཐད་བྱས་འདི་བྱས་ནས་ད་མཛད་སྒོ་དེ་ཞུ་ཐུབ་ཡོད་མ་རེད་ང་ཚོས་དེ་ལ་དྲན་རྟེན་དེ་རྟེན་འབྲེལ་ཞུ་གི་ཡོད་རེད་དེ་སོང་ཙང་ང་ཚོ་ཚང་མ་བློ་ཁོག་སེམས་ཀྱི་གཏིང་ནས་དགའ་ཚོར་ཆེན་པོ་ཞིག་ཞུ་གི་ཡོད་དེའི་ཉིན་མོ་དེ་ད་རེས་འདི། ཡང་ལ་དྭགས་བསོད་ནམས་གླིང་བོད་མིའི་གཞིས་ཆགས་སུ་གནས་སྡོད་ཕ་པད་མ་ཚེ་བརྟན་ལགས་ཀྱིས་འཛམ་གླིང་ཞི་བདེའི་དེད་དཔོན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཨ་རིའི་གྲོས་ཚོགས་ནས་འདི་ལྟ་བུའི་གཟེངས་རྟགས་ཤིག་འབུལ་བར་ཁོང་དང་ཁོང་འདྲ་བའི་བོད་མི་ཚང་མའི་སེམས་ནང་བདེ་བ་དང་དགའ་ཚོར་དཔག་ཏུ་མེད་པ་བྱུང་སོང་ཞེས་གསུང་གི་འདུག།

དེ་བཞིན་སྒང་ཏོག་གནས་སྡོད་བོད་པའི་གཞོན་སྐྱེས་ཚེ་རིང་སྟོབས་རྒྱལ་ལགས་ཀྱིས་འཛམ་གླིང་ནང་གི་མང་གཙོའི་རྒྱལ་ཁབ་ཆེ་ཤོས་དང་སྟོབས་ཆེན་རྒྱལ་ཁབ་ཞིག་ནས་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཨ་རིའི་གྲོས་ཚོགས་གསེར་གྱི་གཟེངས་རྟགས་འབུལ་བར་དགའ་ཚོར་ཆེན་པོ་བྱུང་ཡོད་པ་རེད་འདུག། དང་པོ ྋསྐྱབས་མགོན་རིན་པོ་ཆེ་ལ་ཨ་རིའི་གྲོས་ཚོགས་ཀྱིས་གསེར་གྱི་རྟགས་མ་འདུག་ཟེར་འབུལ་བཞེས་གནང་ཡག་ཐག་གཅོད་བྱུང་བ་རེད་འདུག་གནས་ཚུལ་གོ་བ་ཙམ་གྱིས་ནི་ད་སེམས་པའི་ནང་ལ་དགའ་ཚོར་ཤུགས་ཆེན་པོ་ཞིག་བྱུང་གང་ཡིན་ལགས་སུ་ཞུ་རེ་བྱས་ན་ད་ཅི་ཨ་རི་ཟེར་ཙ་ན་འཛམ་གླིང་ནང་ལ་ད་ཅི་སྟོབས་ཆེན། དམངས་གཙོའི་རྒྱལ་ཁབ་ཅིག་སོང་ཙང་དེ་འདྲའི་གི་ཅིག་གྲོས་ཚོགས་ཅིག་གིས་ད་གསེར་གི་རྟགས་མ་ཟེར་ཙ་ན་ཨ་ནི་རྟགས་མ་དེ་རང་རྦད་དེ་ད་ཅིག་ཨང་གི་དང་པོ་འདྲ་བོ་རྩ་བའི་ཞི་དྲག་ནང་ལོགས་ནས་ཞི་བའི་གི་རྟགས་མ་མཐོ་ཤོས་དེ་འབུལ་གི་ཡོད་བ་ཅིག་དེ་འདྲས་ཅིག་ཡོད་ཙང་ད་ཨ་ནི་དགའ་ཚོར་ཆེན་པོ་ཞེ་པོ་ཅིག་བྱུང་བྱས་ནས་ཞུ་བ་ཡིན།
ཡང་ཁོང་གིས་མུ་མཐུད་གསུང་དོན་དུ་སྐབས་དེ་དུས་ཁོང་བྱང་འབྲས་ལྗོངས་ཀྱི་ཐང་གུ་ཞེས་པའི་འབྲོག་པའི་ས་ཁུལ་ཞིག་ཏུ་གནས་སྡོད་བྱེད་བཞིན་ཡོད་པ་དང་ཁོང་དང་ཁུལ་དེར་གནས་སྡོད་བོད་མི་ཚང་འཛོམས་ཀྱིས་ཉིན་དེར་ཞོགས་པ་བསང་གསོལ་དང་ཁྱིམ་ཚང་ཞིག་གི་ནང་བོད་མི་ཚང་མ་མཉམ་འཛོམས་ངང་གསར་འགྱུར་བརྒྱུད་ལམ་ཞིག་གི་ཐོག་ཕོ་བྲང་དཀར་པོའི་ནང་གོང་ས་མཆོག་ལ་གསེར་གྱི་གཟེངས་རྟགས་འབུལ་བཞེས་མཛད་པའི་མཛད་སྒོ་ཐད་གཏོང་བརྒྱུད་མཇལ་རྒྱུ་བྱུང་ཡོད་པ་གསུང་གི་འདུག།
ཨ་ནི་ད་འདི་ཉིན་འབུལ་གྱི་ཡོད་ཧ་གོ་ཡོད་ཙང་ང་ཚོ་གང་ཐོན་ཁུལ་ཡོད་པའི་གི་ནི་ཅིག་བོད་རིགས་ཚང་མ་རྦད་དེ་ཞོགས་སྔ་པོ་ནས་ཡང་ཅིག་ལྷ་གསོལ་བྱས་དེ་འདྲས་བྱས་ཨེ་ནི་དགོང་དག་ད་རྩ་བའི་ད་དེང་སང་ནང་བཞིན་གློག་བརྙན་དེ་འདྲས་ད་མང་པོ་ལྟ་ཡ་ཡོད་མ་རེད་ད་ཡིན་ན་དེ་དུས་སྐབས་སུ་ད་ཅི་ཡང་དེ་དེ་ས་ཆ་ཁ་ཤས་ཅིག་ལ་དེ་འདྲས་ཡོད་རེད་ཨེ་དེ་འདྲས་ནང་ལ་འཛོམས་བྱས་ནས་ཨེ་ནི་སྦི་སྦི་སི་རེད་སི་ཨེན་ཨེན་རེད་དེ་འདྲས་ཅིག་ལ་ཐད་གཏོང་ཅིག་བསྟན་བྱས་ནས་ང་ཚོ་འདི་ཨིན་ཅིག་ཆ་ཚང་ལྟ་ཡ་རགས། དེ་ལྟ་བ་ལ་བརྟེན་ནས་ཨ་ནི་ད་ཅིག་འདི་ནང་དམིགས་བསལ་གྱི་གྲོས་ཚོགས་ཀྱི་རྟགས་མ་རེད་དེ་ནས་ཨ་རིའི་སྲིད་འཛིན་ཆིབས་བསྒྱུར་གནང་ཡ་རེད་ཨ་ནི་བཀའ་སློབ་ད་རིམ་བཞིན་མང་པོ་ཅིག་གནང་ཡོད་པ་སོང་ཙང་ཨ་ནི་ད་དེ་གཟེངས་རྟགས་དེ་ཆེ་ལོས་ག་རེ་ཡིན་མེད་ད་ཨ་རིའི་ངོས་ནས་གལ་ཆེ་ཆུང་ག་རེ་ཡིན་མེད་དེ་འདྲས་ཀྱི་ཅིག་དེ་མཐོང་རྒྱུ་རག་པ་དང་ཨ་ནི་དེ་འདྲས་སོ་སོའི་ཚོར་བ་དེ་ད་དགའ་ཚོར་ཆེན་པོ་རང་ཞེ་པོ་བྱུང་བྱས་ནས་ཞུ་བ་ཡིན། དེ་བཞིན་བོད་མི་བསོད་ནམས་སྟོབས་རྒྱལ་ལགས་ཀྱིས་གོང་ས་མཆོག་ལ་ཨ་རིའི་གྲོས་ཚོགས་ཀྱིས་གསེར་གྱི་གཟེངས་རྟགས་འབུལ་བཞེས་མཛད་པའི་ཉིན་མོ་དེ་བོད་མི་ཚང་མས་དྲན་གསོ་བྱ་དགོས་པ་ཞིག་དང་ཁོང་རང་ཉིད་ནས་གོང་ས་མཆོག་ལ་གསེར་གྱི་གཟེངས་རྟགས་འབུལ་བཞེས་མཛད་པའི་སྐུ་པར་ཞིག་དྲན་རྟེན་གྱི་ཆེད་དུ་ཉར་ཚགས་བྱས་ནས་མ་འོངས་པར་བོད་དོན་བདེན་མཐའ་གསལ་སྐབས་སྐུ་པར་དེ་བོད་ལ་འཁྱེར་ཐུབ་པ་བྱེད་ཀྱི་ཡིན་ཞེས་གསུང་གི་འདུག་ད་ལྟ་ཕོ་ཊོ་དེ་སྐུ་པར་དེ་ཉར་ཚགས་བྱས་ཡོད་འདི་མ་བརྗེད་པའི་དྲན་རྟེན་རང་བཞིན་འདི་མཇུག་མ་གལ་སྲིད་ང་ཚོ་བོད་རང་སྲིད་རང་སྐྱོང་བྱུང་པ་ཡིན་ན་སྐུ་པར་དེ་མཉམ་དུ་ཁྱེར་འགྲོ་ཡག་རེད་བོད་ལ་ཡར་ཁྱེར་འགྲོ་ཡག་གི་རེ་བ་རྒྱག་གི་ཡོད་རེད་མ་འོངས་པ་དེ་འདྲ་ཡོང་སྲིད་གི་རེད་བ་མ་ཡོང་དེ་ཡོང་གི་མ་རེད་བ་ག་དུས་ཡིན་ནའང་ཡོང་སྲིད་གི་རེད་ང་མེད་ནའང་ངའི་ཕྲུ་གུ་ལོ་གཞོན་པ་ཚོས་ད་ག་ནང་བཞིན་གྱི་དྲན་རྟེན་ལ་ཁྱེར་འགྲོ་མདོག་ཁ་པོ་རེད་ཟེར་ང་རའི་བསམ་བློ་ཞིག་དེ་འདྲ་ཡོད་ཞུ་ཡག་ཡིན།
སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཕྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་བདུན་ལོར་རྒྱ་གར་ན་སངས་རྒྱས་སྐུ་མྱ་ངན་ལས་འདས་ནས་ལོ་ཉིས་སྟོང་ལྔ་བརྒྱ་འཁོར་བའི་དུས་དྲན་སྐབས་བཱ་ན་རཱས་ཧིན་རྡུ་གཙུག་ལག་སློབ་གཉེར་ཁང་ནས ྋགོང་ས་མཆོག་ལ་ཆེ་བསྟོད་གསེར་གྱི་གཟེངས་རྟགས་ཐོག་མ་དེ་འབུལ་བཞེས་མཛད་ཡོད་པ་དང་དེ་ནས ྋགོང་ས་མཆོག་བཙན་བྱོལ་དུ་ཞབས་སོར་འཁོད་པ་ནས་བཟུང་ད་བར་འཛམ་གླིང་ནང་གི་རྒྱལ་ཁབ་ཁག་སུམ་ཅུ་སོ་གསུམ་ཙམ་ཞིག་ནས ྋགོང་ས་མཆོག་ལ་ཆེ་བསྟོད་གཟེངས་རྟགས། བརྒྱ་དང་ལྔ་བཅུ་ང་ལྔ་ལྷག་འབུལ་བཞེས་མཛད་ཡོད་པའི་ཁོངས་སུ་དཔེར་ན་ནོ་བེལ་ཞི་བདེའི་གཟེངས་རྟགས་ཨ་རིའི་གསེར་གྱི་རྟགས་མ་སོགས་ཡོད་པ་རེད། རྒྱ་གར་བྱང་ཤར་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང།
ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། ཨོསི་ཀྲེ་ལི་ཡའི་སྐུ་ཚབ་དོན་གཅོད་ཀརྨ་སེང་གེ་ལགས་དང་སྤྱི་འཐུས་རྡོ་རིང་བསྟན་འཛིན་ཕུན་ཚོགས་ལགས་རྣམ་གཉིས་ཨོསི་ཀྲེ་ལི་ཡའི་བོད་རིགས་སྤྱི་མཐུན་ཚོགས་པའི་འགན་འཛིན་ལྷན་ཚོགས་ཐེངས་བདུན་པའི་ནང་མཉམ་ཞུགས་གནང་འདུག། བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་ཁ་སང་ཕྱི་ཚེས་བཅུ་དྲུག་ཉིན་གྱི་ཕྱི་དྲོར་གནས་ཚུལ་བཀོད་པའི་ནང་དོན་ལྟར་ན Australia བོད་རིགས་སྤྱི་མཐུན་ཚོགས་པའི་འགན་འཛིན་ལྷན་ཚོགས་ཐེངས་བདུན་པ་དེ་བཞིན་ཡུལ་དེའི Wagga Wagga ཞེས་པའི་གྲོང་ཁྱེར་ནང་འདི་ཟླའི་ཚེས་བཅུ་བཞི་དང་བཅོ་ལྔ་ཉིན་གཉིས་རིང་ཚོགས་གནང་སྐབས་སྐུ་ཚབ་དོན་གཅོད་ཀརྨ་སེང་གེ་ལགས་སྐུ་མགྲོན་གཙོ་བོ་དང་ཆེས་མཐོའི་སྐུ་མགྲོན་དུ་སྤྱི་འཐུས་རྡོ་རིང་བསྟན་འཛིན་ཕུན་ཚོགས་ལགས་མགྲོན་འབོད་ཞུས་པ་ལྟར་ཆེད་ཕེབས་གནང་འདུག་ཡང Canberra དང Sydney།

བོད་མིའི་སྒྲིག་འཛུགས་ཀྱི་དང་བླངས་ཞུ་གཏུག་ལས་འགུལ་ལ་མཐུན་འགྱུར་གནང་གལ། དེ་བཞིན་དང་བླངས་དཔྱ་དངུལ་དང་དེབ་སྔོན་པོའམ་བོད་ཀྱི་མཐུན་གྲོགས་ཀྱི་ཞལ་འདེབས་ཕུལ་མཁན་གྱི་གྲངས་འབོར་ཇེ་མང་དུ་གཏོང་ཐབས་སོགས་ཀྱི་སྐོར་བཀའ་བསྡུར་གནང་འདུག་ཡང་སྐབས་དེར་སིད་ནི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་ཆོས་འཛིན་རྔ་པ་ལགས་ཨོ་སི་ཀྲི་ལའི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་དང་ནའུ་རཱའི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་ཕུར་བུ་ལགས་ཨོ་སི་ཀྲི་ལའི་བོད་རིགས་སྤྱི་མཐུན་ཚོགས་པའི་དྲུང་ཆེར་འོས་འདེམས་གནང་འདུག། ཡང་སྤྱི་ཟླ་བཅུ་པའི་ཚེས་བཅོ་ལྔ་ཉིན་ཝ་ཀ་ཝ་ཀ་བོད་རིགས་སྤྱི་མཐུན་ཚོགས་པས་ཚོགས་བཅར་བ་རྣམས་གྲོང་ཁྱེར་འདིའི་དཔེ་མཛོད་ཁང་ནང་བོད་ཡིག་དཔེ་དེབ་ཀྱི་སྡེ་ཚན་གསར་པ་དབུ་འབྱེད་མཛད་སྒོར་མགྲོན་འབོད་ཞུས་པ་ལྟར་ཆེད་བཅར་ཞུས་པ་དང་སྐབས་དེར་སྐུ་ཚབ་དོན་གཅོད་ཀརྨ་སེང་གེ་ལགས་དང་སྤྱི་འཐུས་རྡོ་རིང་བསྟན་འཛིན་ཕུན་ཚོགས་ལགས་རྣམ་གཉིས་ནས་ཝ་ཀ་ཝ་ཀ་གྲོང་སྡེ་ལྷན་ཚོགས་དང། རིག་གཞུང་སྣ་འཛོམས་ལྷན་ཚོགས་ནས་གྲོང་ཁྱེར་འདིའི་དཔེ་མཛོད་ཁང་ནང་བོད་ཡིག་དཔེ་དེབ་ཀྱི་སྡེ་ཚན་གསར་འཛུགས་གནང་བར་ཐུགས་རྗེ་ཆེ་ཞུའི་གསུང་བཤད་གནང་བ་དང་སྦྲགས་རྒྱ་ནག་གཞུང་གི་དབང་བསྒྱུར་འོག་བོད་ཀྱི་སྐད་ཡིག་ཉམས་ཆག་འགྲོ་བཞིན་པ་དང། བོད་ཀྱི་བྱམས་བརྩེ་དང་འཚེ་བ་མེད་པའི་རིག་གཞུང་དེ་དག་དེང་དུས་ཀྱི་ཟིང་འཁྲུག་ཆེ་བའི་དུས་སུ་སྔར་ལས་དགོས་གལ་ཆེ་བ་ཆགས་ཡོད་སྐོར་སོགས་འགྲེལ་བརྗོད་གནང་འདུག། བོད་ཡིག་དཔེ་དེབ་སྡེ་ཚན་དབུ་འབྱེད་མཛད་སྒོའི་ཐོག་གྲོང་ཁྱེར་འདིའི་གྲོས་ཚོགས་འཐུས་མི་ཇོ་མེག་གྷིར་ལགས་དང་རིག་གཞུང་སྣ་འཛོམས་ལྷན་ཚོགས་ཀྱི་སྤྱི་ཁྱབ་ལྕམ Belinda Crain ལགས་རྣམ་གཉིས་ལྷན་བཞུགས་གནང་ཡོད་པའི་གནས་ཚུལ་འདུག། ཡང་ཨོསྟྲེ་ལིའི་རྒྱལ་ཡོངས་བོད་རིགས་སྤྱི་མཐུན་ཚོགས་པའི་འགན་འཛིན་ལྷན་ཚོགས་ཐེངས་བཅུ་བདུན་པའི་ཚོགས་ཆེན་ཐོག་བོད་མི་རྣམས་རྒྱ་དམར་གྱི་བསླུ་བྲིད་འོག་མི་ཚུད་པར་ཡིད་གཟབ་དགོས་པའི་འབོད་སྐུལ་གནང་འདུག་འདིའི་སྐོར་གྱི་ཞིབ་ཕྲའི་གནས་ཚུལ་ཁག་པ་སངས་ཚེ་རིང་ལགས་ཀྱིས་བཏང་འབྱོར་བྱུང་བ་དེ་གཤམ་ལ་སྙན་སྒྲོན་ཞུ་གི་ཡིན།
ཨོ་སྟྲོ་ལི་ཡ་རྒྱལ་ཡོངས་བོད་རིགས་སྤྱི་མཐུན་ཚོགས་པའི་འགན་འཛིན་ལྷན་ཚོགས་ཐེངས་བདུན་པ་ཟླ་བ་འདིའི་ཕྱི་ཚེས་བཅུ་བཞི་དང་བཅོ་ལྔ་བཅས་ཉིན་གཉིས་རིང་ཝ་ཀ་བོད་རིགས་མཐུན་ཚོགས་ཀྱི་གོ་སྒྲིག་འོག་ཚོགས་ཡོད་པ་དང་ལྷན་ཚོགས་ཐོག་གྲོས་ཆོད་གལ་ཆེ་ཁག་མང་པོ་བཞག་ཡོད་པ་དང་མཉམ་དུ་ཐུགས་སྣང་གཞེན་སྐུལ་གྱི་གསལ་བསྒྲགས་ཤིག་ཀྱང་གནང་ཡོད་འདུག་འདི་ནི་གཙོ་བོ་རྒྱ་དམར་གྱི་བསླུ་བྲིད་འོག་མི་ཚུད་པར་ཡིད་གཟབ་དགོས་པའི་འབོད་སྐུལ་ཞིག་ཡིན་འདུག་ཨོ་སི་ཀྲོ་ལི་ཡའི་རྒྱལ་ཡོངས་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་གསར་པ Sydney བོད་རིགས་མཐུན་ཚོགས་ཀྱི་ཚོགས་གཙོ་རྔ་བ་ཆོས་འཛིན་ལགས་ཀྱིས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་ཚོགས་པའི་ངོས་ནས་ད་ལན་འདི་ལྟ་བུའི་གསལ་བསྒྲགས་ཤིག་གནང་དགོས་པའི་རྒྱུ་མཚན་གཙོ་བོ་ནི་ད་ལྟའི་ཆར་རྒྱ་ནག་གཞུང་གིས་བོད་མིའི་རིག་གཞུང་དང་བཅས་པ་རྩ་མེད་གཏོང་རྒྱུའི་སྲིད་བྱུས་ངན་པ་འདིང་བཞིན་ཡོད་པ་དང་ལྷག་པར་དུ་ཕྱི་རྒྱལ་ཡུལ་གྲུ་ཁག་ནང་ཡོད་པའི་བོད་མི་རྣམས་ལ་མགོ་སྐོར་བསླུ་བྲིད་འོག་ཚོགས་པ་གསར་འཛུགས་དང་བོད་མི་ཁག་ཅིག་བོད་ནང་ལྟ་སྐོར་དང་གཉེན་འཕྲད་དུ་ཁྲིད་པ་སོགས་ཀྱི་མགོ་སྐོར་བསླུ་བྲིད་ཀྱི་གནས་སྟངས་འོག་རྒྱ་གཞུང་གི་སྲིད་བྱུས་ལག་བསྟར་གནང་བཞིན་པ་དེ་རྒྱལ་གཅེས་མི་མང་རྣམས་ལ་སྐབས་དང་དུས་ལ་གསལ་བཤད་དང་གོ་རྟོགས་སྤེལ་ཡག་དེ་ང་ཚོའི་ལས་འགན་ཞིག་ཡིན་པའི་ཆ་ནས་གནང་པ་ཡིན་ཞེས་གསུང་གི་འདུག། ད་ང་ཚོའི་ངོས་ནས་ཅིག་རྒྱ་ནག་གཞུང་གིས་ག་འདྲ་སེ་བྱས་ནས་ང་ཚོ་ཉམས་མེད་བཏང་གི་ཡོད་བ་དང་ག་འདྲ་སེ་བྱས་ནས་ད་ཅིག་བོད་མི་རིགས་རྩ་མེད་བཏང་གི་ཡོད་བ་གི་གནས་སྟངས་དེ་ཨ་ནི་ང་ཚོ་རྒྱ་ཆེའི་མི་མང་རྣམས་ལ་ཨ་ནི་གཅིག་ག་ས་སྐབས་དང་དུས་ལ་ཨ་ནི་ང་ཚོས་གཅིག་གསལ་བཤད་བྱེད་དགོས་ཡ་དང་ཨ་ནི་གོ་རྟོགས་སྤེལ་དགོས་ཡ་དེ་རྩ་བའི་ཆ་ནས་ང་རང་ཚོའི་ད་ཅིག་ལས་འགན་གཅིག་ཡིན་པའི་ཆ་ནས་ཨ་ནི་མ་འོངས་པ་ལ་ད་ཅི་ང་ཚོ་བོད་པ་ཚང་མ་ལོ་བོ་ད་ཅི་རྣམ་ཤེས་ཡོད་པའི་ཐོག་ནས་སོ་སོ་སོ་གི་ཐོག་ནས་ཆབ་སྲིད་ལམ་ཕྱོགས་བརྟན་པོ་འཇུག་དགོས་ཡ་དང་ཨ་ནི་རྒྱ་ནག་གི་མགོ་སྐོར་བསླུ་ཁྲིད་འོག་ལ་ཨ་ནི་མ་ཚུད་པ་གཅིག་བྱེད་དགོས་ཡ་གི་ཐུགས་སྣང་དྲན་སྐུལ་ཡོངས་ཁྱབ་གསལ་བསྒྲགས་བྱེད་དགོས་ཡ་ང་ཚོས་གནས་སྟངས་དེ་འདྲ་གཅིག་གི་ཐོག་ནས་ཨ་མཐུ་ཆེ་ནས་ང་ཚོས་གསལ་བསྒྲགས་གནང་ཡ་གཅིག་རེད་དེ་ང་ཚོ་བོད་པ་སྤྱི་ཡོངས་དང་ཨ་ནི་ལྷག་པར་དུ་ད་ང་ཚོ་ཨོ་སི་ཀྲི་ལི་ཡ་ཡོད་མཁན་གྱི་བོད་པ་དེ་གས་ཏེ་དམིགས་བསལ་གྱི་ཆབ་སྲིད་བཙོན་པ་དང་འབྲེལ་ཡོད་འབྲེལ་ཆགས་ཡིན་པའི་ཆ་ནས་ང་ཚོས་ཅིག་རྒྱ་ནག་མགོ་སྐོར་བསླུ་ཁྲིད་ཀྱི་འོག་ལ་མ་ཐེ་བ་ཅིག་བྱེད་དགོས་ཡ་དེ་རྒྱ་ཆེའི་མི་མང་ཚང་མའི་ཐོག་ནས་ཅིག་ཐུགས་གཟབ་དང་དོ་གལ་ཆེན་པོའི་ཐོག་ནས་སོ་སོ་སོ་གས་ཅིག་ཆབ་སྲིད་ཀྱི་ལམ་ཕྱོགས་བརྟན་པོ་འཇུག་དགོས་ཡ་གི་ཉེ་བར་དེ་ཡོངས་ཁྱབ་གསལ་བསྒྲགས་བྱས་ནས་དྲན་སྐུལ་གནང་ཡ་གི་གནས་སྟངས་དེ་འདྲ་ཅིག་ཆགས་བསྡད་ཡོད། ཨོ་སྟྲོ་ལི་ཡ་རྒྱལ་ཡོངས་བོད་རིགས་སྤྱི་མཐུན་ཚོགས་པའི་འགན་འཛིན་ལྷན་ཚོགས་ཐེངས་དྲུག་པ་དེ་བཞིན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ཟླ་བ་དང་པོའི་ནང་ཚོགས་ཡོད་པ་དང་སྐབས་དེར་གྲོས་ཆོད་གསར་པ་གལ་ཆེ་བ་ཁག་གསུམ་བཞག་ཐུབ་ཡོད་པ་དེ་ནི་དང་པོ Australia ཁུལ་གྱི་བོད་པའི་སློབ་ཕྲུག་དབྱར་ཁའི་གུང་སེང་དང་སྟབས་བསྟུན་རྒྱ་གར་ལྷོ་ཕྱོགས་བེ་ལ་ཀོ་བིར་བོད་པའི་སྐད་ཡིག་དང་ཆོས་རིག་གཞུང་ངོ་སྤྲོད་ཀྱི་ལས་གཞི་སྤེལ་ཐུབ་པ་གཉིས་པ Australia ནང་གི་བོད་པའི་གཞོན་སྐྱེས་རྐང་སྤོལ་རུ་ཁག་བཙན་བྱོལ་ནང་གྲགས་ཆེ་བའི་རྒྱལ་ཡུམ་ཆེན་མོའི་དྲན་རྟེན་གསེར་གྱི་གཟེངས་རྟགས་རྐང་སྤོལ་འགྲན་བསྡུར་ནང་མཉམ་ཞུགས་གནང་ཐུབ་པ་དང་གསུམ་པ Australia ས་གནས་བོད་རིགས་མཐུན་ཚོགས། ཚང་མའི་ནང་གཟའ་མཇུག་བོད་ཡིག་འཛིན་གྲྭ་འཛུགས་ཐུབ་པ་སོགས་ཡིན་པ་ཨོ་སྟྲོ་ལི་ཡའི་རྒྱལ་ཡོངས་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་ཟུར་པ་སྐལ་བཟང་ཚེ་རིང་ལགས་ཀྱིས་གསུངས་བྱུང།
ད་ལོའི་སྤྱི་ཟླ་དྲུག་པའི་ནང་ལོ་ལ་བབ་པའི་རྒྱལ་ཡུམ་ཆེན་མོ་རྩེད་ཡོང་སྐབས་ལ་ང་ཚོ་ཨོ་སྟྲོ་ལི་ཡ་ནས་བསྡུ་བསུ་རྐང་རྩེད་སྤོ་ལོའི་རུ་ཁག་ཅིག་རྒྱལ་ཡོངས་ཀྱི་ངོས་ནས་གོ་སྒྲིག་བྱས་ནས་བཏང་ཐུབ་པ་བྱུང་ཡོད་ད་དེའི་སྐབས་དེ་ད་ཅིག་ངས་འགྲེལ་བཤད་གང་ཞུ་འོང་མར་དེའི་སྐབས་དེ་ད་ཅིག་རྒྱལ་ཡུམ་ཆེན་མོ་བེ་ཅན་ང་ཚོ་ད་ཅིག་མི་མང་པོ་གིས་བལྟས་ཡོད་དེའི་སྐབས་དེ་ང་ཚོས་ག་ལ་བ་རེད་རྩེད་མོ་རྩེ་མཁན་ཚོའི་སྤྱོད་པ་དང་དེ་ནས་ཡང་ཅིག་རྩེད་མོ་རྩེ་ཡ་ད་དུང་ཚང་མ།

ཚོགས་པ་ཡོད་ས་ཚང་མ་ལ་གཟའ་མཇུག་སློབ་གྲྭ་ད་ཅིག་ཡོད་པ་ཚོ་ཚགས་ཚུད་རུ་བཏང་ཡས་དང་ནི། ཅིག་མེད་པ་ཚོ་ཡང་ཅིག་གསར་པ་བཙུགས་ཡས་དང་འདི་འདྲས་ཀྱི་འབད་བརྩོན་དང་ནི་འདི་ཡར་རྒྱས་བཏང་ཡས་ལ་འདི་གྲོས་ཆོད་བཞག་ཡོད་འདི་བྱས་ནས་ཡང་འདི་དང་ཐང་གི་ཅིག་རྒྱ་གར་ལ་ཕར་སློབ་ཕྲུག་འགྲོ་ཡས་དེ་འབྲེལ་བ་ཡོད་རེད་ཨ་ནི་ཡང་ཅིག་ས་གནས་བོད་རིགས་མཐུན་ཚོགས་ཁག་ཚང་མའི་ངོས་ནས་ཡང་ཅིག་གཟའ་མཇུག་བོད་ཡིག་སློབ་གྲྭ་འདི་ཚོ་ད་ཅིག་ག་འདྲ་ཚགས་ཚུད་རུ་བཏང་ཡས་འདི་གྲོས་ཆོད་ཅིག་ཡང་གལ་ཆེ་ཅིག་འདི་འདྲས་འགྲོ་གི་རེད་ལ། ཨོ་སི་ཀྲོ་ལི་ཡའི་ཁུལ་དུ་བོད་མི་ཐོག་མར་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུའི་ནང་སླེབས་འགོ་བཙུགས་ཡོད་པ་དང་དེ་ནས་རིམ་པས་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ལོར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཨོ་སི་ཀྲོ་ལི་ཡའི་ནང་ཆིབས་བསྒྱུར་བཀའ་དྲིན་བསྐྱངས་སྐབས་ཨོ་སི་ཀྲོ་ལི་ཡའི་སྲིད་བློན་པོལ་ཀི་ཏིང་མཆོག་དང་མཇལ་འཕྲད་ཀྱིས་མགོན་པོ་མཆོག་ནས་ཨོ་སི་ཀྲོ་ལི་ཡའི་ནང་དོན་གཅོད་ལས་ཁང་འཛུགས་ཆོག་པའི་རེ་འདུན་མཛད་པ་བཞིན་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གསུམ་ལོ་ནས་དོན་གཅོད་ལས་ཁང་དངོས་སུ་འཛུགས་ཐུབ་ཡོད་པ་དང་ད་ཆ་ཁུལ་དེར་བོད་མི་སུམ་སྟོང་ལྷག་གནས་སྡོད་བྱེད་བཞིན་ཡོད་འདུག། ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང་གིས་གནས་ཚུལ་སྙན་སྒྲོན་ཞུ་རྒྱུ་ཡོད།
ཐེངས་འདིའི་གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། ཡང་པཱ་ལི་སི་ཐན་གྱི་ཧ་མ་སི་ནས་ཨིས་ར་ཨེལ་ཐོག་དྲག་རྒོལ་བྱས་པའི་རྗེས་སུ་ཡུལ་གྲུ་གཉིས་བར་དམག་འཁྲུག་བརྒྱབ་བཞིན་པའི་ཁྲོད་འདིར་ད་བར་པཱ་ལི་སི་ཐན་གྱི་ཕྲུ་གུ་བདུན་བརྒྱ་ལྔ་བཅུ་ཐེ་བའི་མི་གྲངས་དམའ་མཐར་ཡང་ཉིས་སྟོང་བརྒྱད་བརྒྱ་བཞི་བཅུ་ཞེ་བརྒྱད་ཨིས་ར་ཨེལ་གྱི་དམག་མིས་བསད་འདུག་ལ། དེ་བཞིན་དུ་ཨིས་ར་ཨེལ་གྱི་དམག་མི་ཆིག་སྟོང་བཞི་བརྒྱ་ལྷག་ཀྱང་དམག་རྒྱག་བཞིན་པའི་སྐབས་སུ་རྐྱེན་ལམ་དུ་ཕྱིན་འདུག་ཡང་ཨ་མི་རི་ཀའི་སྲིད་འཛིན་ཇོ་སྦཱེ་ལྡན་མཆོག་སང་ཉིན་རེས་གཟའ་ལྷག་པའི་ཉིན་ཨིས་ར་ཨེལ་ནང་ཆེད་ཕེབས་གནང་གཏན་འཁེལ་སྐོར་ཨ་རིའི་ཕྱི་སྲིད་དྲུང་ཆེ Antony Blinken མཆོག་གིས་གསུངས་འདུག་ཡང་རྒྱ་ནག་གི་ཕྱི་སྲིད་བློན་ཆེན Wang Yi ཡིས་ཨི་སི་རལ་གྱིས་པཱ་ལི་སི་ཐན་ཐོག་དམག་འཐབ་ཀྱི་བྱེད་སྒོ་སྤེལ་བ་དེ་ནི་རང་ཉིད་སྲུང་སྐྱོབ་ཀྱི་བྱེད་སྒོ་ལས་བརྒལ་བ་ཡིན་ལུགས་དང་རྒྱལ་སྤྱིའི་སྤྱི་ཚོགས་དང་མཉམ་འབྲེལ་རྒྱལ་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེ་མཆོག་ནས་ཨི་སི་རལ་གྱིས་གྷ་ཛ་ཡུལ་གཞུང་གི་མི་མང་ཡོངས་ལ་ཉེས་ཆད་གཏོང་རྒྱུ་མཚམས་འཇོག་བྱེད་དུ་འཇུག་དགོས་སྐོར་རེས་གཟའ་ཉི་མའི་ཉིན་རྒྱ་ནག་གི་ཕྱི་སྲིད་བློན་ཆེན་གྱིས་སའུ་ཏི་ཨ་རེ་བྷི་ཡའི་ཕྱི་སྲིད་བློན་ཆེན

ནི། རྒྱལ་ཁབ་གཉིས་ཕན་ཚུན་རང་བཙན་གྱི་རྒྱལ་ཁབ་ཅིག་ལ་ངོས་འཛིན་བྱེད་པའི་ཆིངས་ཡིག་བཞག་བྱས་ད་ལོ་བརྒྱ་དང་བཅུ་འཁོར་བའི་གི་དུས་ཚིགས་ཅིག་ཆགས་འགྲོ་གི་ཡོད་རེད་ད། ད་ལྟའི་ཆ་ལ་ཡ་བཙན་བྱོལ་ནང་ལོགས་ལ་བོད་པ་ཚོའི་གི་ནི། འཐབ་རྩོད་ཀྱི་བརྒྱུད་རིམ་ནང་ལོགས་ལ་ཡ་ཡིག་ཆ་འདི་ཡང་གལ་གནད་ཆེ་ཡ་ཅིག་ལ་ཡ་ངོས་འཛིན་བྱེད་ཡ་གི་གནས་བབ་ཅིག་ཆགས་འགྲོ་གི་ཡོད་རེད་དེ་རིང་ང་ཚོ་དུས་ཚོད་འདི་དང་བསྟུན་བྱས་དེ་རིང་རྒྱ་གར་ལྷོ་ཕྱོགས་ནས།

བོད་དང་སོག་པོ་གཉིས་ཆར་གྱི་བར་ལོགས་ལ། ཕྱི་ལོ་ཆིག་སྟོང་གཅིག་གསུམ་ལོ་གི་ཟླ་དང་པོ་གི་ཚེས་བཅུ་གཅིག་ལ། རྒྱལ་ཁབ་ཕན་ཚུན་འདྲ་མཉམ་ངང་ནས་སོ་སོ་ཕན་ཚུན་རང་བཙན་ཡིན་པ་གི་ཆིངས་ཡིག་ཅིག་བཞག་རེད་ད་ལྟའི་ཆིངས་ཡིག། འདི་ག་གལ་ཆེའི་རང་བཞིན་འདྲ་བོ་གཙོ་བོ་དེ་ཕལ་ཆེར་འདི་གང་ནས་ཡོད་པ་ལ་ངོས་འཛིན་བྱེད་འོས་བ་རེད་དེའི་རྒྱུ་མཚན་ག་རེད་ཟེར་ན། ཆིག་སྟོང་དགུ་བརྒྱ་བཅུ་བཅུ་གཅིག་བཅུ་གཉིས་དེའི་བར་རུ་ལ་དེ་བཅུ་དང་བཅུ་གཅིག་དེའི་བར་རུ་ལ་མན་ཇུའི་གི་ཨ་ནི་སྟོབས་ཤུགས་དེ་པེ་ཏིན་མཐའ་མ་ལ་ཐུག་ནས་ཨ་ནི་སྲིད་གཞུང་འཐོར་བ་འཐོར་ནས་ཨ་ནི་རྒྱ་ནག་ཡིན་པ་ཡིན་ན་མི་སེར་རྒྱལ་ཁབ་དེ་ཆགས་རེད་དེའི་སྔོན་ལ་ད་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཅུ་ནས། ཆོས་ཀྱི་ལོ་མཇུག་ནས་བྱས་ནས་ནི། རྒྱ་ནག་མན་ཇུའི་གོང་མ་གི། སྟོབས་ཤུགས་རྒྱ་བསྐྱེད་ཟེར་ན་རེད་དེ་འདྲ་གི་ཆ་ནས་ད་གང་ལྟར། དེ་སྟོབས་ཤུགས་གི་དམག་མི་དེ་ལྷ་ས་ལ་སླེབས་ནས་ཨ་ནེ། སྐྱབས་མགོན། དེ་རྒྱལ་བ་རིན་པོ་ཆེ་སྐུ་ཕྲེང་བཅུ་གསུམ་པ་དེ་རྒྱ་གར་ལ་བཙན་བྱོལ་ཕེབས་དགོས་ཁེལ་རེད། ད་དེའི་ཡིན་ཡང་དེ་ལ་སོག་པོ་ལ་ཡང་མན་ཇུ་སྟོབས་ཤུགས་དེ་གི་གནོན་དེ་ཡོད་རེད། དེ་ཡིན་དུས་ད་ལྟ་ཆིངས་ཡིག་དེ་ནང་ལོགས་ནས། ཆིངས་ཡིག་དེ་གི་ད་གཙོ་བོ་འདྲ་བོའི་ནང་དོན་གཙོ་བོ་གཅིག་དེ་ག་རེ་རེད་ཟེར་ན། རྒྱལ་ཁབ་གཉིས་ཆ་བོད་དང་སོག་པོ་གཉིས་ཆ་ནས་མན་ཇུའི་གི་འོག་ནས་རང་བཙན་ཡོངས་སུ་ཐོབ་ནས་ནས་ཐོབ་པ་དེ་ཡང་དགྲ་བོ་དང་པོ་རང་བཙན་འཛུལ་བྱེད་མཁན་དེ་ཡང་ད་མན་ཇུ་ཡིན་པ་དང་དེ་འདྲ་གི་ཐོག་ནས་གི་ཆིངས་ཡིག་དེ་ཕན་ཚུན་ལ་བཞག་པའི་རྒྱུ་མཚན་འདྲ་བོ་གཅིག་དེ་དེ་གཅིག་ཡོད་རེད་ནང་དོན་གཙོ་བོ་གཅིག་དེ་རེད་ཨ་ནི་གཞན་པ་གཅིག་དེ་ག་རེ་ནང་དོན་གཙོ་བོ་གཅིག་དེ། བོད་རྒྱལ་ཁབ་ཀྱི་རྒྱལ་པོ་ཟེར་ན་གོང་མ་ཆེས་བླ་ན་མེད་པའི་མགོ་ཁྲིད་དེ་རྒྱལ་བ་སྐུ་ཕྲེང་བཅུ་གསུམ་པ་ཡིན་པ་དང། སོག་པོ་རྒྱལ་ཁབ་དེ་གི་ཆེས་བླ་ན་མེད་པའི་དབུ་ཁྲིད་ད་གོང་མ་ཟེར་ན་ཁོ་ཚོའི་ཚིག་གི་ནང་ལ་གོང་མ་བདག་པོ་ཆེན་པོ་དེ་འདྲ་བརྗོད་ཡོད་རེད་དེ། ཁལ་ཁ་རྗེ་བཙུན་དམ་པ། ཁོང་ཡིན་པ། དེ་གཉིས་ཆར་ད་རྒྱལ་ཁབ་ཕན་ཚུན་གྱི་བར་རུ་ལ། ཨ་ནི་ད་དེའི་ནང་ལོགས་ནས་ནང་དོན་གཞན་པ་ཕན་ཚུན་ལ་རོགས་པ་བྱེད་ཡག། ཚིག་གི་ནང་དོན་ད་དེང་སང་ཁ་སྐད་འདི་བཤད་པ་ཡིན་ན། ཕན་ཚུན་ལ་གནོད་པ་དང་རྒྱལ་སྲུང་དང། ད་ཞི་དྲག་ག་རེ་གི་ཐོག་ཡིན་པ་ཡིན་ན་ཕན་ཚུན་གཉིས་ཆར་ཕན་ཚུན་ལ་རོགས་པ་བྱེད་ཡག། དེ་འདྲ་གི་ནང་དོན་བསྟན་པའི་ཆིངས་ཡིག་ཅིག་བཞག་ཡོད་ར་བ། འདི། རྩ་བའི་ཆིངས་ཡིག་དེའི་ནང་དོན་དེ་ཆིངས་ཡིག་དེ་གི་ཨ་ནི་ཤུགས་བསྟན་འདྲ་བོ་གཙོ་བོ་དེ་ད་དེའི་རྗེས་ནས་གླེང་སློང་མང་པོ་བྱུང་ཡོད་རེད་དེང་སང་ལྷག་པར་དུ་ཉེ་བའི་ཆར་ད་དེའི་བར་རུ་ནས་ལོ་དཔེ་དེ་མང་པོ་ཅིག་ལ་ཕལ་ཆེར་ལོ་དྲུག་ཅུ་བདུན་ཅུ་ཅིག་གི་རིང་ལ་ཆིངས་ཡིག་དེ་རང་ཡང་མངོན་པར་མི་གསལ་བ་ཆགས་རེད་དེ་ནས་དེ་རྗེས་ནས་ཡང་བསྐྱར་འདིའི་སྐོར་ལ་གླེང་སློང་འདྲ་བོ་བྱས་ནས་ཡོང་འདུག་གང་ལྟར་ད་ཆིངས་ཡིག་གི་ནང་དོན་དེ་ཚང་མ་གླེང་སློང་བྱས་ནས་ཡོང་དགོས་ར་བ་དེའི་སྐབས་སུ་བཤད་དུས་ན་ཆིངས་ཡིག་འདི་གི་ནུས་པ་ཐོན་ས་གཙོ་བོ་དེ། ག་རེ་རེད་ཟེར་ན། ད་ལྟ་འདི་མན་ཇུའི་གི་དབང་སྒྱུར་འོག་ལ་མེད་རྒྱུ་དང་བོད་དང་སོག་པོ་གཉིས་ཆ་རང་བཙན་གི་རྒྱལ་ཁབ་ཅིག་ཡིན་རྒྱུ་འདིའི་གི་ཕྱོགས་ལ་ད་དཔང་རྟགས་འཇལ་བའི་ནུས་པ་ཆེན་པོ་ཅིག་ཐོན་འདུག་ད་དུས་སུ་ངོས་འཛིན་འདྲ་བོ་བྱེད་མཁན་མང་པོ་ཡོད་རེད་སོང་དུས་ད་ཆིངས་ཡིག་དེ་གི་ནང་དོན་རོབ་ཙམ་འདྲ་བོ་ཅིག་དང་ཨ་ནི་ད་དེ་གི་མཚོན་དོན་ཅིག་ཡོད་ར་ཆིངས་ཡིག་དེ་གི་འོ་དེ་དེ་འདྲ་འདྲ་བོ་ཅིག་མིན་འགྲོ་བསམ་འདུག།
ལགས་སོ་རྒན་ལགས་ད་ལྟ་དེ་ལོ་དྲུག་ཅུ་བདུན་ཅུ་ནང་ལ་དེ་གླེང་སློང་ཞེ་དྲག་བྱུང་ཡོད་མ་རེད་གསུངས་སོང་དེའི་རྒྱུ་རྐྱེན་ག་པར་ཐུག་པ་རེད་ལགས། ད་དེ
དེ་ཕལ་ཆེར་དུས་ཚོད་རེད་དང་པོ་དེ་ལ་ད་ད་འདྲ་ཕྱི་ལོ་ཆིག་སྟོང་དགུ་བརྒྱ་དང་གཅིག་བཅུ་གསུམ་ལོ་ཆིངས་ཡིག་དེ་བཞག་རེད་བ་ཆིངས་ཡིག་དེ་བཞག་ནས་ཨ་ནི། དེ་ནང་ལོགས་ལ་ད་ལྟ། ནང་དོན་ད་དོན་ཚན་དགུ་ཞིག་ལ་བགོས་ནས་ཨ་ནི་ནང་དོན་མང་པོ་ཁ་ཤས་ཅིག་ཡོད་རེད་ད་དཔེར་ན་ཚོང་གི་མཉམ་འབྲེལ་བྱེད་ཡ་དང་དེ་འདྲ་མང་པོ་ཅིག་བཤད་ཡོད་རེད་ད་བྱས་ནས་དེ་ད་ག་རང་ཅིག་ཕལ་ཆེར་གསལ་བོ་ཞེ་དྲག་བྱུང་ཡོད་མ་རེད། དེ་མ་བྱུང་དུས་སྒང་ལ་ཨ་ནི་འདི་ནང་དོན་དེ་ལ་དེ་འགྱུར་བ་ཟེར་ན་བྱས་ནས་གསལ་བོ་མ་ཆགས་ཡ་གི་རྒྱུ་མཚན་དེ་ག་རེ་རེད་ཟེར་ན་འདི་ཆགས་རེད་ད་ད། དོན་རྐྱེན་གཞན་པ་ཅིག་ཆགས་རེད། དོན་རྐྱེན་གཞན་པ་ཅིག་ཆགས་རེད་ལགས། དཔེར་ན། ནི། འདི་སྐབས་སུ་ནི་ཆིག་སྟོང་དགུ་བརྒྱ་བཅུ་བཞི་བ་བཅུ་བཞི་ལོ་དེ་ལ་བོད་དང་དབྱིན་ཇི་རྒྱ་ནག་གསུམ་སྡེ་བའི་སིམ་ལ་ནི་ཆིངས་ཡིག་བཞག་རེད་བ།
དེའི་གནད་དོན་གཅིག་རེད་ཨ་ནི་སྤྱིར་བཏང་ད་ལྟ་གཅིག་སིམ་ལ་རང་གི།

སྤྱིར་བཏང་སྔོན་མ་གི་བོད་པ་གི་ཆིངས་ཡིག་དེ་ཚོ་ནང་ལོགས་ལ། དབྱིན་ཇི་གིས་མ་ཤེས་པ་བྱས་ནས་སུ་གང་དང་མཉམ་དུ་ཆིངས་ཡིག་བཞག་གི་མིན་ལབ་ཡ་གི་ཁས་ལེན་འགྲོ་གི་ཡོད་རེད། འོ་དེ་ཡིན་དུས་སྒང་ལ་དེ་ད་ལྟ་བོད་སོག་གཉིས་ཆ་གི་དུས་པར་རུ་ནི་འདྲ་མཉམ་གི་ཆིངས་ཡིག་བཞག་ཡ་དེ། སུ་གང་ལ་སྐད་ཆ་དྲིས་ཡོད་པ་མ་རེད་བ་དབྱིན་ཇི་ལ་སྐད་ཆ་དྲིས་ཡོད་པ་མ་རེད་བ་སོང་ཙང་དེའི་རྒྱུ་མཚན་ལ་བརྟེན་ནས་བྱས་ནས་གླེང་མ་བདེ་ཡ་དང། གསལ་བོ་མེད་རྒྱུ་ཆགས་ཡ་གི་རྒྱུ་མཚན་གཅིག་དེ་གཅིག་གཉིས་པ་དེ་ག་རེ་རེད་ཟེར་ན་མང་པོ་ཕྱི་ལོགས་གི་བོད་པ་མ་རང་བོད་པ་དང་སོག་པོ་གཉིས་ཆ་མ་ཡིན་པ་གཞན་པ་དེ་ཚོ་དེ་ལས་ཀྱང་གླེང་སྙིང་བྲོ་གི་ཡོད་པ་མ་རེད། རྒྱ་ནག་སྤྱི་ལོ་ཆིག་སྟོང་དགུ་བརྒྱ་བཅུ་གསུམ་ནས་བྱས་ནས་ཁོ་ཚོ་ད་ལྟ་འདི་མི་སེར་རྒྱལ་ཁབ་ཆགས་འདུག་བར་ཁོ་ཚོས་དངོས་གནས་ཆིངས་ཡིག་དེ་ནམ་རྒྱུན་ནས་དང་ལེན་བྱེད་སྙིང་བྲོ་གི་ཡོད་མ་རེད་བ་རྒྱུ་མཚན་དེ་འདྲ་ཅིག་ལ་བརྟེན་ནས་ཨ་ནེ་བོད་དང་སོག་པོ་གཉིས་ཆ་རྒྱལ་ཁབ་འདྲ་མཉམ་གི་སོ་སོའི་རང་བཙན་ཁྱབ་བསྒྲགས་བྱེད་ཡག་གི་ཆིངས་ཡིག་དེ་སོ་སོས་དངོས་གནས་བླངས་མ་ཐུབ་རྒྱལ་སྤྱི་སྒང་ནས་གི་རྣམ་པ་གསལ་བོ་མེད་རྒྱུ་ཆགས་དེ་འདྲ་བྱས་ནས་ཨ་ནེ། ལྷག་རེད་ད་དེ་བར་བར་ལ་ཏོག་ཙམ་ཏོག་ཙམ་ལང་ཡ་ཅིག་ཡོད་རེད་ད་དེ། བཞག་ཡ་བོད་དང་སོག་པོ་གཉིས་ཆ་གིས་བཅུ་གསུམ་ལོ་ཆིངས་ཡིག་ཅིག་བཞག་རེད་ད་དེ། གལ་ཆེན་པོ་མ་རེད་ནུས་པ་ཡོད་མ་རེད་དེ་འདྲའི་བཤད་མཁན་གྱི་མཁས་པ་བྱུང་རེད་རྒྱ་ནག་ནང་ནས་བྱུང་རེད་ཨིན་ཇིའི་ནང་ནས་བྱུང་རེད། ཨ་ནི་ཁ་ཤས་དེ་བཞག་ཡ་ཡོད་མེད་ཁོ་རང་ལ་དོགས་པ་རེད་དེ་འདྲའི་ཡང་བཤད་མཁན་བྱུང་རེད་ད་འདི་ཚོ་ཚང་མ་ལ་གསལ་བོ་མེད་རྒྱུ་འདྲ་བོ་ཅིག་ཆགས་ཡ་དེ་ག་རེ་རེད་ཟེར་ན། དེ་ལ་དེ་འདྲ་ཅིག་བཞག་ཡ་ཡོད་པ་དེ། འབྲས་སྤྱི་བློན་ཆེན་དང་བོད་ལ་རྒྱུས་མངའ་ཡོད་མཁན་གྱི་ཆར་ལིས་སྦེལ་གྱི་དེབ་ཀྱི་ནང་ལོགས་ལ་དེའི་སྐོར་དེ་བསྡུས་བསྡུས་ཅིག་བྲིས་ཡོད་ངོ་སྤྲོད་ཅིག་བྱས་ཡོད་སོང་ཙང་དེ་ལ་བརྟེན་ནས་བཤད་ཀྱི་ཡོད་རེད་བཤད་སའི་ཁུངས་རང་གཙོ་བོ་དེ་དེ་རེད་དེ་མ་གཏོགས་པའི་གཞན་པ་ཆིངས་ཡིག་དེ་ཞེ་དྲག་ལག་པ་རག་མི་འདུག་ཨ་གཞན་པ་ལག་པ་འདུག་སེ་བྱས་ཏེ་ལྷག་བསྡད་རེད།
ལོ་སུ་དེའི་ད་ལྟ་དབྱིན་ཇི་ཡིག་གིས་དེ་ལ་འགན་ལ་ཅིག་གསུངས་སོ་དབྱིན་ཇི་གིས་མ་ཤེས་པའི་ཐོག་ནས་ཆིངས་ཡིག་གཞན་གྱི་རྒྱལ་ཁབ་གཞན་དང་མཉམ་དུ་བཞག་མ་ཆོག་པ་གསལ་ད་ད་ད་ལྟའི་ཆེས་ལོ་དྲུག་ཅུ་བདུན་ཅུ་ནང་གསལ་ཁ་མེད་པ་ཞིག་ལྷག་ཡ་གི་རྒྱུ་རྐྱེན་འདི་རེད་གསུངས་པར་བར་ལོ་དེ་དབྱིན་ཇི་གིས་མ་ཤེས་པའི་ཐོག་ནས་ཆིངས་ཡིག་བཞག་མ་ཆོག་ཡ་གི་འདི་འདྲའི་བོད་ལ་ཡ་དཀའ་ངལ་འདྲ་བོ་ག་རེ་འཕྲད་ཡོད་རེད། དང་པོ་དེ་ལ་ཆིག་སྟོང་དགུ་བརྒྱ་དང་བཞི་ལོ་དེ་ལ་ད་ནས་དེ་དབྱིན་ཇི་ལྷ་ས་བར་དུ་སླེབས་པར་བར།

དེ་ད་དང་པོ་བུ་པ་དང་ཡིན་གཅིག་བབས་ལ་སྐད་ཆ་ཤོང་དེ་རྒྱུ་གཅིག་རེད་བ། ཨ་ནི་གཞན་པ་གཅིག་དེ་ག་རེ་རེད་ཟེར་ན། བོད་པ་དང་སོག་པོ་གཉིས་ཤ་གི་བར་ལ་ཆིངས་ཡིག་བཞག་མ་ཐག་ནི། ཨ་ནི་དབྱིན་ཇི་དང་བོད་པ་གཉིས་ཤ་ཐག་ཉེ་རུ་འགྲོ་རེད་ཡང། ད་ཧ་ལམ་དེ་ལོ་གཉིས་པ་དེ་ལ། སིམ་ལ་གི་ཆིངས་ཡིག་དེ་བཞག་རེད་བ་སིམ་ལ་གི་ཆིངས་ཡིག་དེ་བཞག་རྒྱུ་ནང་ལོགས་དང་དེ།

ལ་དེ་འདྲའི་གཅིག་དེ་ག་རེ་རེད་ཟེར་ན། རྒྱལ་དབང་སྐུ་ཕྲེང་བཅུ་གསུམ་པ་དང་ཆར་ལིས་སྦེལ་གཉིས་ཤ་སྤྱིར་བཏང་དཔེ་དེ་གྲོགས་པོ་རེད་ཡིན་ན། རྒྱལ་དབང་སྐུ་ཕྲེང་བཅུ་གསུམ་པ་གི་ངོས་ནས་ནི་ཆར་ལིས་སྦེལ་ལ་དེ་གནད་དོན་དེ་ཕར་ཆེར་གསང་བ་བྱས་ཡིན་ཟེར་སོང་ཙང་ཁོ་གི་དེབ་དེ་ནང་ལོགས་ནས་དེ་ཏག་ཏག་གསལ་བོ་ཅིག་ཤེས་ཐུབ་ཡོད་བ་མ་རེད། Charles Bell གི་ད་ལྟ་བོད་པ་དང་སོག་པོ་གི་ཆིངས་ཡིག་གཞག་རྒྱུ་དེ་གི་གནས་སྟངས་དེ་ངོ་འཕྲོད་ཡ་དང་དེ་ལ་ཁོ་གི་དེབ་གི་ནང་ལོགས་ན་ཆིངས་ཡིག་གི་དངོས་བཤུས་ཡིན་ལ་ཅིག་བྲིས་རྒྱུ་དེ་ཚོ་ཚང་མ་ལོ། ཆིངས་ཡིག་བོད་སོག་གི་ཆིངས་ཡིག་ཨ་མ་དེ་བོད་ཡིག་རེད་བོད་ཡིག་ནས་སོག་ཡིག་ལ་བསྒྱུར་ཡོད་བ་རེད་ཨ་ནི་སོག་ཡིག་དང་བོད་ཡིག་གི་ཆིངས་ཡིག་གི་གནས་སྟངས་དེ་དེ་ཅིག་སོག་ཡིག་གི་ཆིངས་ཡིག་དེ་གི་དངོས་བཤུས་ཅིག Russia ལ་བསྡད་མཁན་གི་དབྱིན་ཇི་གི་གཞུང་ཚབ་གི་ལག་པ་ལ་འབྱོར་དེ་གི་གཞུང་ཚབ་དེ་གི། ནི། སོག་ཡིག་དེ་སོག་ཡིག་གི་དངོས་བཤུས་དེ་ར་ཤི་ཡའི་ཡི་གེ་ལ་བསྒྱུར་ཏེ། དབྱིན་ཇི་ལ་བསྒྱུར་རྒྱུ་གཅིག་མི་གཅིག་རྩོམ་གཅིག་བྲིས་དེ་ནང་བཀོད་བཞག་རྒྱུ་དེ་ཆར་ལི་སི་རན་བལ་གི་ལག་པ་ལ་སླེབས་ནས་དེ། ནི་ཁོ་གི་དེབ་གི་ནང་སླེབས་བསྡད་རྒྱུ་དེ་འདུག་སེ་བྱས་ནས་སླེབས་ཡ་མ་གཏོགས་པའི་བོད་གི། ད་ལྟ་སྐྱབས་མགོན་རིན་པོ་ཆེའི་གྲོགས་པོ་ཡིན་པ་དང་བོད་གི་སྐུ་དྲག་ཚོ་ལ་གྲོགས་པོ་ཡིན་པ་དེ་གི་གནས་སྟངས་གི་ཐོག་ནས་ཕར་ཆེར་ཁོ་གི་ཤེས་མེད་རྒྱུ་རེད་གཅིག་གི་རྣམ་པ་ཡོད་དེབ་གི་ནང་ལོགས་ལ

ནུས་པ་ཡོད་རྒྱུ་གི་ཆིངས་ཡིག་ཅིག་རེད། དེ་འདྲ་གི། གླེང་སློང་འདྲ་བྱུང་རེད་བ། ད་དེ་བྱུང་ནི། ཐ་མ་དེ་ལ་ག་རེ་རེད་ཟེར་ན་དེ་བརྒྱུད་རིམ་གི་ཁྲོད་ནས་ད་ལྟ་གོང་དུ་ཞུས་པ་ནང་བཞིན་གསལ་ལ་མ་གསལ་ཅིག་བསྡད་རྒྱུ་དེ། གནད་དོན་དེ། རྗེས་ནས། ཨ་ནི། ར་ཤི་ཡར་འགྱུར་བ་འགྲོ་དེ་བྱེད་དུས་སྒང་ལ། ཨ་ནི་སོག་པོ་གི་ཆིངས་ཡིག་གི་ངོ་བཤུས་ངོ་མ་དང་བོད་ཡིག་རང་གི་ཆིངས་ཡིག་གི་ངོ་བཤུས་ངོ་མ་དེ་ལ། ང་ཚོ་ལྷག་པ་ལ་རག་རེད་ཨ་ནི། དེ་དུས་ཚོད་དེའི་ནང་ལོགས་གི་སོག་པོ་ལ་བསྡད་མཁན་གི་ར་ཤི་ཡ་གི་གཞུང་ཚབ་ཅིག་ཡོད་རེད་ཁོ་གི་ད་ཡིག་ཚགས་དང་ཉིན་ཐོ་གི་རིགས་དེ་ལག་པ་ལ་རག་ཡང་བསྐྱར་བསྐྱར་སྒྲིག་བྱེད་དུས་སྒང་ལ་ཕྱི་ལ་ཐོན་དེ་ཚོའི་ནང་ལོགས་ནི་ཨ་ནི་ཆིངས་ཡིག་དེ་ཚད་ལྡན་གི་ཆིངས་ཡིག་ཅིག་ཡིན་པ་དེ་ར་འཕྲོད་རེད་ག་རེ་རེད་ཟེར་ན་ངོ་མ་བཤད་སྟངས་གཅིག་ལ་ཆིངས་ཡིག་དེ་བཞག་རྒྱུ་དེ་འདྲ་ཅིག་བཞག་རེད་ད་ནུས་པ་ཡོད་མ་རེད་ཟེར་མཁན་དེ་ཚོ་ག་རེ་ཟེར་དགོས་རེད་ཟེར་ན་ནུས་པ་ཡོད་མ་རེད་རྒྱུ་མཚན་ག་རེ་རེད་ཟེར་ན། བོད་པ་ད་དེ་འདྲ་སྐྱབས་མགོན་རིན་པོ་ཆེ་བོད་པ་གི་རྗེ་བོ་དེ་སྐྱབས་མགོན་རིན་པོ་ཆེ་རེད་བ་སྐྱབས་མགོན་རིན་པོ་ཆེ་སྐུ་འཕྲེང་བཅུ་གསུམ་པ་མཆོག་མཁྱེན་མེད་པའི་སྒང་ནས་བཞག་རྒྱུ་རེད་དེ་འདྲ་བཤད་མཁན་ཡོད་རེད་ད་དེ་རྗེས་ནས་ཆིངས་ཡིག་གི་ངོ་བཤུས་ངོ་མ་དེ་རྙེད་པ་དང་ཨ་ནི་ད་ལྟ་སྐབས་དེ་ལ་ར་ཤི་ཡ་གི་གཞུང་ཚབ་སོག་པོ་ལ་ཡོད་པ་དེ་གི་ནང་གི་མི་སྣ་གཙོ་བོ་དེ་ཚོ་གི་ཡིག་ཆ་ལ་བལྟས་ནས་ཀྱང་སྐུ་འཕྲེང་བཅུ་གསུམ་པ་གི

ཆགས་རེད་བ་ཆིངས་ཡིག་ཆགས་སོང་དུས་སྒང་ལ་ད་ཁོ་གཉིས་ཆ་གི་ཆིངས་ཡིག་བཞག་ཡ་དེ་གཞན་པ་ལ་རག་ལས་གི་ཡོད་པ་མ་རེད་ནང་དོན་དེ་ལ་ང་གཉིས་གི་ཆིངས་ཡིག་བཞག་ཡ་དང་རྒྱལ་ཁབ་འདི་གཉིས་ཆ་གི་དབང་ཚད་དེ་གཞན་པ་ལ་རག་ལས་གི་མེད་ལབ་ཡ་དེ་གི་དཔང་རྟགས་བྱེད་ཡ་གི་ཆེད་དུ་བཞག་རྒྱུ་འདྲ་བོ་ཡིན་པ་སོང་ཙང་ད་ཁོ་ག་རེ་ཟེར་དགོས་རེད་ཚད་གཞི་དང་མ་སོང་ཚད་གཞི་སྤེལ་ཡ་ད་འཐུ་ཞིག་འདྲ་བོ་དེ་ཆགས་རེད་བ།

ཁོ་ལ། དེའི་དབང་ཚད་དེ་སྤྲད་ནས་ད་ད་འདི་གའི་སྐུ་ཚབ་མཆན་གྱི་ཆིངས་ཡིག་དབང་ཚད་དེ་སྤྲད་ཨ་ནི་དེའི་རོགས་པ་ལ། བོད་ཤོག་ནས་ག་རེ་ཟེར་ན་གཞན་པ་གཅིག་འདི་འདུག་ཨ། སོག་པོ་ལ་དེ་དུས་ན་ད་དངུལ་ཁང་ཟེར་ན་རེད་ཕ་གི་ནི། ཆོས་ཕྱོགས་གི་འབུལ་བ་དང་དེའི་རིགས་དེ་དོ་དམ་དང་ཕར་ཚུར་ལ་བྱེད་མཁན། དེ་གི་དོ་དམ་བྱེད་མཁན་གཅིག་ཡོད་རྒྱུ་ད་དངུལ་ཁང་གི་དོ་དམ་པ་འདྲ་བོ་གཅིག་དེ་འདྲ་གཅིག་ལབ་ཡོད་དེ་དང་ཨ་ནི་ཁོ་གི་རོགས་པ་དྲུང་ཡིག་གཅིག་ཨོ་ད་ཁོ་ཚོ་གཙོ་བོ་འདྲ་བོ་རེད། བོད་ཤོག་ནས། ཨ་ནི། འདི་སོག་པོའི་ཤོག་ནས། ད་དེ་སྐབས་ཀྱི་སོག་པོའི་དམག་སྤྱི་ཆེན་མོ་ཅིག། རྟ་མགྲིན་སུ་རེན་ཅིག་བར་ཁོ་བོ་དང་ཨ་ནི་དེ་འདྲ་མི་ཁ་ཤས་ཅིག། དེ་ཅིག་བར་ཁོ་ཚོ་ཚང་མ་ལ་སྲིད་གཞུང་དང་ད་ལྟ་གི། ཧལ་ཧ་རྗེ་བཙུན་དམ་པ་དང། ཡང་སྐུ་འཕྲེང་བཅུ་གསུམ་པ་ཕན་ཚུན་གཉིས་ཆའི་ངོས་ནས་ཀི། ད་ད་ད་འདི་དབང་ཚད་ཡོད་རྒྱུ་འདྲ་བོ་དེ་འདྲ་རེད་འདུག།

མན་ཇུ་གོང་མ་གི་སྲིད་གཞུང་དེ་ཡོངས་སུ་མཇུག་བསྡོམས། ཨ་ནི་རྒྱ་ནག་མི་སེར་རྒྱལ་ཁབ་ཆགས་ཡག་གི་དུས་ཚོད་དེ་གཅིག་རེད་བ། ཨ་ནི་དེ་དུས་ཚོད་དེའི་ནང་ལོགས་ལ་ད་ལྟ་འདི་དབྱིན་ཇི་དང་ར་ཤི་ཡ་དང་རྒྱ་ནག་གསུམ་གི་སྟོབས་ཤུགས་གི་ངོ་མ་གི་གནས་ཐིག་དེ་རྒྱུ་ངོ་མ་མན་ཇུ་གཞུང་ཡིན་རྒྱུ་དང་དེ་གི་གནས་ཐིག་དེ་རྒྱུ་གི་ས་ཆ་དེ་ད་འགྱུར་བ་ཆེན་པོ་གཅིག་འགྲོ་རེད་ག་རེ་ཟེར་ན་གོང་མའི་སྲིད་གཞུང་དེ་རྦད་དེ་འགྱུར་བ་འགྲོ། ཨ་ནི་ག་རེ་ཟེར་དེའི་ནང་ལོགས་ནས། བོད་གི་གནས་སྟངས་དེ་ལ་ངོ་མ་མན་ཇུ་གི་སྐབས་དང་དེ་བས་ན་བོད་དང་སོག་པོའི་གནས་སྟངས་དེ་ལ་འགྱུར་བ་ཆེན་པོ་ཞིག་འགྲོ་རེད་བ་འགྱུར་བ་ཆེན་པོ་ཞིག་འགྲོ། དེ་ནས་སོག་པོ་གི་ཡང་ད་དེ་གི་སྐབས་སུ་ར་ཤི་ཡ་གི་ངོས་ནས་ཀྱི་འདིའི་གནས་སྟངས་འདི་ལ་འགྱུར་བ་ཡང་བསྐྱར་འཆར་གཞི་གསར་པ་འདྲ་བོ་ཅིག་འཛུགས་རྒྱུ་གི་འགོ

རེད་ལ་མི་སེར་རྒྱལ་ཁབ་ལ་རེད་དེ་ཁོ་ཚོའི་གོ་མིན་ཏང་མིང་གོ་ལ་ཕུན་ཚོགས་རྒྱལ་ཁབ་མིང་གོ་ལ་ཕུན་མི་སེར་རྒྱལ་ཁབ་ལ་རེད་དེ་ཆགས་རོ་བ། ལོས་ལོས་དེ་རིགས་གསུམ་པ་དེ་སོག་པོ་རང་གི་གནས་སྟངས་ག་འདྲས་བྱས་ཡོད་རེད། སོག་པོ་རང་དེ་དེའི་དུས་ཚོད་དེ་ནང་ལོགས་ལ་མན་ཇུ་གི་སྟོབས་ཤུགས་འོག་ནས་ཐོན་ནས་ཨ་ནི་ད་གནས་སྐབས་ཅིག་ལ་ཁོ་ཚོ་ཅིག་ལུང་པ་རང་བཙན་པ་ཅིག་ཆགས་རེད་བ་ད་དེ་རྗེས་ནས་ཀི་ཡང་དམར་ཤོག་བྱུང་འདི་སྐབས་སུ་དམར་ཤོག་ཆགས་ད་ར་ཤི་ཡ་དང་འབྲེལ་བ་བྱུང་ད། འགྱུར་བ་མང་པོ་ཞིག་དེ་རྗེས་ནས་ཡོང་རྒྱུ་རེད་དཔེར་ན། མན་ཇུའི་རྒྱལ་ཁབ་འཐོར་ཞིག་ཏུ་སོང་ནས་རྒྱ་ནག་མི་སེར་རྒྱལ་ཁབ་འདི་གསར་བ་བཙུགས་རྒྱུ་དེའི་དུས་ཚོད་དེ་དང་ཨ་ནི་རྗེས་ཀྱི་དམར་ཤོག་ཆགས་དང་འགྱུར་བ་འགྲོ་ཡ་འདི་བར་བའི་དུས་ཚོད་དེ་ནང་ལོགས་ལ་དེ་བོད་དང་སོག་པོ་གཉིས་ཆགས་ཀྱི་འབྲེལ་བ་དམིགས་བསལ་དེ་ལྟ་དུས་ཚོད་དང་དེ་བཅུ་གསུམ་ལོ་གི་ཆིངས་ཡིག་དེ་བྱུང་རེད། དེ་དུས་རྒྱལ་མཆོག་སྐུ་ཕྲེང་བཅུ་གསུམ་པ་རྒྱ་གར་ནང་ལ་ཡར་ཆིབས་བསྒྱུར་གནང་ཡག་གི་དུས་ཚོད་བྱས་པ་ན་དེ་སྐབས་དེ་ལ་ཡར་ཉེན་གཡོལ་དེ་རེ་བྱས་གནང་ཡག་གི་འདི་དུས་ཚོད་དེ་སྐབས་དེ་ལ་ཡར་བོད་ནང་ལོགས་ལ་ཡར་ཉེན་ཁ་འདྲ་པོ་ག་རེ་ག་རེ་བྱུང་ཡོད་རེད་ལགས། ད་ལྟ་ད་དེ་རེད། འདི་སྤྱི་ལོ་གཅིག་སྟོང་དགུ་བརྒྱ་བཞི་གི་ལོ་ནས་བྱས་རྒྱལ་མཆོག་སྐུ་ཕྲེང་བཅུ་གསུམ་པ་སོག་པོ་དང་རྒྱ་ནག་དང་ད་མདོ་ཁམས་ཁུལ་ཕེབས་ལྷ་ས་ནས་ཐོན་ནས་ལོ་མང་པོ་ཕྱོགས་བསྐྱོད་དང་ཉེན་གཡོལ་གནང་ནས་ཕེབས་བསྡད། དེ་རྗེས་ནས་གཅིག་སྟོང་དགུ་བརྒྱ་དགུ་གི་ལོ་དེ་ལ་རང་ཅག་རྒྱ་ནག་ནས་ཨ་ནི་ལྷ་ས་ལ་ཡང་ཕེབས་རེད་ཕེབས་དུས་སྒང་ལ་ད་ལྟ་ལྷག་པའི་ལོ་དེ་ལ

ད་ལྟའི་གོ་སྐབས་དེ་འགྱུར་བ་ཆབ་སྲིད་ཀྱི་འགྱུར་བ་དེ་ག་འདྲ་འགྲོ་དགོས་ཟེར་ན་གཙོ་བོ་དེ་མན་ཇུ་གི་གཞུང་དེ་རྦད་དེ་འཐོར་ཞིག་ཏུ་སོང་བ་ལ་བརྟེན་ནས་ཨ་ནི་བོད་དང་སོག་པོ་དང་དེ་འདྲ་མན་ཇུ་གི་སྟོབས་ཤུགས་གི་འོག་ནས་ངོ་མ་དེའི་སྲིད་ཀྱི་ག་རེ་ཟེར་ཤུགས་རྐྱེན་ཆེ་ཤོས་ཐེབས་བསྡད་རྒྱུ་བཙན་འཛུལ་གྱི་གནས་སྟངས་ཡོད་རྒྱུ་དེ་ཚོ་ད་གོ་སྐབས་དེ་སྲིད་གཞུང་དེ་ལ་ནང་ལོགས་ནས་འགྱུར་བ་ཆེན་པོ་འདི་ཟེར་ཆེན་པོ་བྱུང་ནས་སྲིད་གཞུང།

བོད་དེ་རང་བཙན་ཡིན་ལབ་པའི་སྟོབས་ཤུགས་དེ་བཞིན་ཁྱབ་བསྒྲགས་འདྲ་བྱེད་རྒྱུ་འདི་ཚང་མ་བློ་གུ་ད་ལྟ་སྔོན་མ་གི་གནས་སྟངས་དེ་ནས་འགྱུར་བ་ཆེན་པོ་ཞིག་ཐེབས་མན་ཇུ་གི་སྟོབས་ཤུགས་ལྷ་ས་བར་དུ་སླེབས་ནས་ལྷ་ས་ཟིན་བསྡད་རྒྱུ་དེ་ཡོངས་སུ་ཕྱིར་ཕུད་བྱེད་ཐུབ་དུས་སྒང་ལ་ད་ལྟ་དེ་གནས་སྟངས་དེ་རང་ཉིད་ཀྱི་གསར་པ་ད་གཞན་གྱི་འོག་ནས་ཐར་ནས་ཡོད་རྒྱུ་དེ་ཁྱབ་བསྒྲགས་བྱེད་ཡ་གི་རྣམ་པ་དེ་ཤུགས་ཆེ་རུ་གཏོང་གི་ཡོད་རེད་པ་ཤུགས་ཆེ་རུ་གཏོང་ཡ་ལ་དེ་གཅིག་དེ་གར་སོ་སོ་གི་ལུང་པ་ནང་ལོག་ལ་བོད་ནང་ལོག་ལ་བཀའ་སྩལ་ཏེ་ཁྱབ་བསྒྲགས་བྱས། དེ་ད་ཤུགས་ཆེན་པོ་བཀྲམ་ད་དེ་གཅིག་རེད་པ་ཨ་ནི་གཞན་པ་གཅིག་དེ་ག་རེ་ཟེར་ན་ལུང་པ་གཞན་པ་དང་མཉམ་དུ་ཁྱབ་བསྒྲགས་བྱས་པ་དང་ཕྱོགས་གཅིག་ནས་བོད་ནང་ལོག་ལ་ཡང་དེའི་གནས་སྟངས་དེ་ཤུགས་ཆེན་པོ་འགྲོ་གི་ཡོད་པ་སོང་ཙང་ད་ལྟ་བོད་པ་དང་སོག་པོ་གི་ཆིངས་ཡིག་དེ་བཞག་དེ་ནང་ལ་ཕན་ཚུན་རང་བཙན་ངོས་ལེན་པའི་ཆིངས་ཡིག་ཅིག་དོན་དག་གཙོ་བོ་དེ་བཀོད་ནས་བཞག་ཡོད་རེད། ཨ་ནི། བཅུ་གསུམ་ལོ་རེད་བཅུ་བཞི་ལོ་ཨ་ནི། ས་མཚམས་ཀྱི་ཆིངས་ཡིག་ད་སིམ་ལ་ནས་བཞག་རྒྱུ་གི་ས་མཚམས་ཆིངས་ཡིག་ཡ་དེ་ཚོ་བཞག་ཡ་འདི་ཚོ་ཚང་མ་གི་གཙོ་བོ་འདྲ་བོ་དེ་ག་རེ་རེད་ཟེར་ན་སྔོན་མ་གི་གནས་སྟངས་དེ་འདྲ་ཅིག་སླར་ཡང་མ་ཡོང་ཡ་གི་ཆེད་དུ་ད་འབད་བརྩོན་བྱེད་བསྡད་རྒྱུ་རྣམ་པ་དེ་གསལ་པོ་འདྲ་བོ་ཅིག་རེད། ད་ལྟ་འདི་ནས་རྒན་ལགས་ད་ཉིས་སྟོང་བཅུ་གསུམ་ནས་བྱས་ནས་ད་ཉིས་སྟོང་གཅིག་སྟོང་དགུ་བརྒྱ་བཅུ་གསུམ་ནས་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་གཅིག་བར་དུ་ད་དུས་ཚིགས་འདིའི་བར་རུ་དེ་ལ་ཡ་ད་བོད་ལ་ཡ་ཐེ་བྱུས་རྒྱ་ནག་གི་ཐེ་བྱུས་རྩ་བ་མེད་པ་འདི་ཡོངས་གྲགས་ཀྱི་འདི་གསལ་བསྒྲགས་ད་ལྟ་འདི་གའི་ཕྱི་ནང་ལ་ངོས་འཛིན་བྱེད་བསྡད་ཀྱི་ཡོད་རེད་པ། འདི་སྐབས་དེ་ལ་ད་ང་ཚོ་རྒྱལ་སྤྱི་གི་དེང་སང་རྒྱལ་སྤྱི་གི་ཁྲིམས་ལུགས་དང་རྒྱལ་སྤྱི་གི་ཆབ་སྲིད་ཀྱི་འགྱུར་འགྲོས་ལ་ཡ་ང་ཚོ་གལ་སྲིད་དཔྱད་པ་རེ་ཅིག་བྱས་པ་ཡིན་ན། སྐབས་དེ་དུས་འཛམ་བུ་གླིང་ནང་ལོགས་ལ་དམག་ཆེན་གཉིས་བྱུང་བ་རེད།

ཡིག་གསུམ་ལུགས་གཏམ་དང་ལྔ་བཅུ་ཕྱེད་བསྡུས་འཇུག་མཆན་ཡིག་འདི་ནི་སྤྱི་ནས་ཨ་ནེ་ད་ལྔ་བཅུ་ང་གཅིག་པ་རུ་ཡང་སྤྱིར། ནི་དང་འགྱུར་བ་འགྲོ་རྒྱུ་འདི་པ་རུ་བསྡུས་ཚུལ་གྱི་གནང་ལུགས་ལ་མཚོན་ན་ད་དོན་དག་ཆེན་པོ་ཤོང་ཡོད་རེད། འཛམ་གླང་འཁྲི་ཆེན་སྟངས་བུ་དང་གཉིས་པ་དེ་ཚོ་ཤོང་ཡོད་རེད་བ། ད་འདི་གནང་ལུགས་ནི་འཛམ་གླང་འཁྲི་ཆེན་སྟངས་བུ་གི་གནས་སྐབས་དེ། ད་འཛམ་གླིང་གི་འདི།

དཔེར་ན་བོད་པ་དང་སོག་པོ་གི་སུ་གང་ལ་འབྲེལ་བ་འབྲེལ་བ་མ་བྱས་པའི་སྒང་ནས་ཁོ་གཉིས་ཤིག་ཐད་ཀར་ཆིངས་ཡིག་བཞག་ཡག་དང་འདི་གནད་དོན་འདི་རེད་ཨ་ནི་གཞན་པ་གཅིག་དེ་ག་རེ་རེད་ཟེར་ན། འཛམ་བུ་གླིང་གི་འཁྲུག་ཆེན་གཉིས་པ་དེ་ཕྱོགས་གཏོགས་གཉིས་ཀྱི་ཨ་ནི་ནང་ལོགས་ལ་ཚང་མ་སོང་ནས་དམག་འཁྲུག་བརྒྱབ་སྡོད་རྒྱུ་སྐབས་དེ་ལ་རྒྱ་ནག་དེ་འཁྲུག་ཆེན་གཉིས་པ་ནང་ལོགས་ལ་ཚུད་འགྲོ་པ། ཡིན་ན་བོད་པ་དེ།

མཐུན་ཕྱོགས་རྒྱལ་ཁབ་ཀྱི་རྒྱབ་རྩ་ར་མ་བྱེད་རྒྱུ། མནའ་འབྲེལ་རྒྱལ་ཁབ་ཀྱི་ཕྱོགས་ལ་མ་འགྲོ་རྒྱུ། འདི་གཉིས་ཀའི་ཕྱོགས་ལ་མ་སོང་པ་ཡིན་ན་རང་ཉིད་ཀྱི་གནས་བབ་དེ་ག་རེ་ཟེར་ན་སུ་གང་ལ་རག་མ་ལས་པར་རང་བཙན་གྱི་རྣམ་པ་དེ་ཤིག་ཕྱིར་མངོན་ཡ་གི་ནུས་པ་དེ་ཆགས་འདུག་ཟེར། དེ་དུས་ཀྱི་འདི་སྲིད་བྱུས་དེ་མ་འགྲོ་བའི་སྲིད་བྱུས་དེ། འཁྲུག་ཆེན་གཉིས་པ་གི་སྐབས་སུ་མཐའ་སྐྱོང་ཡང་ཕལ་ཆེར་བྱེད་ཐུབ་པ་འདྲ་བོ་བྱུང་དེ་ག་རེ་ཟེར་ན་དཔེར་ན། ངོ་མ་ཨ་རི་དང་ཁོ་ཚོའི་འབྲེལ་བ་དེ་འབར་མ་དང་འདི་ངོས་ཕྱོགས་ནས་བརྒྱུད་དེ་རྒྱ་ནག་ལ་རོགས་སྐྱོར་བྱེད་ཀྱི་འདུག་དེ་རྗེས་ནས་འཇར་པན་གྱི་སྟོབས་ཤུགས་ལ་བརྟེན་ནས་ལམ་ཁ་དེ་འགག་འདུག་གང་ལ་རྒྱ་གར་ནས་རྒྱ་ནག་ལ་མཚོན་ཆ་དང་དེ་དབོར་འདྲེན་བྱེད་རྒྱུ་གི་ས་ཆ་ལམ་ཁ་མཁའ་ལམ་དང་ས་ལམ་གཅིག་གཡར་ནས་བེད་སྤྱོད་གཏོང་དགོས་ཚུལ་འདུག་གང་ལ་དེ་བོད་པ་གི

དེའི་སྐབས་སུ་འཐུས་ཤོར་འགྲོ་མི་འགྲོ་དང་ཨ་ནི། རྗེས་མ་གི་ད་ལྟ། ད་ལྟ་གི་ང་ཚོ་བོད་ཀྱི་གནས་སྟངས་དང་ལྷག་པར་དུ་ལྔ་བཅུ་ང་གཅིག་ལོ་གི་དོན་ཚན་བཅུ་བདུན་ཆིངས་ཡིག་ཅེས་པ་འདི་བཞག་དགོས་ཡག་གི་གནས་སྟངས་དེ་ཚོ་ཡིན་པ་ནི། ཕྱོགས་མང་པོ་ལ་རག་ལས་གི་རེད་བསམ་གི་འདུག་ལྷག་པར་དུ་ག་རེ་ཟེར་ན་གུང་ཁྲན་ཏང་གིས་བོད་འདི་ང་ཚོའི་ཆ་ཤས་ཡིན་ཟེར་ཡ་དེ་དང་དེང་སང་གི་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་འདི་གི་འདི་བོད་འདི། རྒྱ་ནག་གི་ཆ་ཤས་ཡིན་ཟེར་ཡ་དང་དེའི་སྔོན་གྱི་མི་སེར་རྒྱལ་ཁབ་ཀྱི་བོད་འདི་ང་ཚོའི་ཆ་ཤས་ཡིན་ཟེར་ཡ་དེ་ཚོ།

བརྟན་པོ་བྱེད་ཡ་དང་མ་འོངས་སྔོན་དཔག་བྱེད་ཐུབ་མ་ཐུབ་དང་ཨ་ནི་སྔོན་མ་གི་ལས་ཀ་དེ་འཕྲོ་སྐྱོང་ཐུབ་མ་ཐུབ་དང་འདི་འདྲ་གི་སྒང་ནས་ཀི་འཐུས་ཤོར་ཏན་ཏན་འགྲོ་ཡོད་རེད། ད་ད་ལྟ་སོག་པོ། འཐུས་ཤོར་འགྲོ་ཡོད་རེད་འཐུས་ཤོར་ཏན་ཏན་འདི་འཐུས་ཤོར་འགྲོ་ཡ་དེ་ཚོ་ཚང་མ་ལུགས་ཏན་ཏན་ཕྱོགས་འདྲ་བོ་གཅིག་རེད་བསམ་གི་འདུག། ཕྱོགས་གཅིག་དེ་ག་རེད་ལོ། ད་ལྟ་དཔེ་བླངས་ནས་ད་ལྟ་ང་ཚོ་དེང་སང་གི་གནས་སྟངས་ཅིག་ཡོད་ར་འདི་བྱུང་ཡ་དང་འདི་ལ་ང་ཚོ་རྒྱུ་མཚན་འདྲེན་ཡ་ཅིག་ཡོད་ར་དེ་རྒྱུ་མཚན་ག་རེ་ཟེར་ན་ངོ་མ་ང་ཚོ་ག་རེ་ཟེར་དགོས་རེད་བོད་པ་སྒང་ལ་ང་ཚོ་བོད་པ་དེ་ང་ཚོ་ཆ་ཤས་རེད་ཟེར་ནས་བཤད་མཁན་དེ་མི་སེར་རྒྱལ་ཁབ་གི་གཞུང་དེ་རེད་བ་ད་ལྟ་གོང་དུ་ཞུས་པ་ན་ཁོ་ཚོ་གི་བོད་པ་རྒྱ་ནག་གི་ཆ་ཤས་རེད་ལབ་ཡ་དེ་གི། རྒྱུ་མཚན་བཤད་ཡ་དེ་ཚང་མ་དེང་སང་གི་བཤད་ཡ་དེ་མ་རེད་དེང་སང་གི་ཀྲུང་ཧྭ་མི་མང་སྤྱི་མཐུན་རྒྱལ་ཁབ་ཀྱི་བཤད་ཡ་དེ་མ་རེད་གཞན་པ་ཞིག་བཤད་བསྡད་ཡོད་རེད་དེང་སང་གི་འདི་གི་དེ་མ་ཡིན་པ་ཞིག་བཤད་བསྡད་ཡོད་རེད་བ་ཡིན་ནའང་དེ་དུས་ང་ཚོའི་ངོས་ནས་ཀི་དེ་ལ་ལན་རྒྱག་དུས་གང་ལ་ག་རེ་རེད་ད་ལྟ་གི་ངོ་མ་གི་ད་ལྟ་མི་སེར་རྒྱལ་ཁབ་ཀྱི་སྐབས་ཀྱི་རྒྱུ་མཚན་དེ་ཚོ་གི་ད་ལྟ་མི་མང་སྤྱི་མཐུན་རྒྱལ་ཁབ་ཀྱི་བཤད་དུས་ཀྱི་རྒྱུ་མཚན་དེ་ལ་ལན་རྒྱག་ཆེད་བྱེད་ཀྱི་ཡོད་རེད། ཡང་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་ཁོ་ཚོའི་བཤད་དུས་ཀྱི་རྒྱུ་མཚན་གསར་པ་དེ་ལ་ང་ཚོ་གི་ཐད་ཀར་གུ་ཡངས་ཀྱི་སྐབས་སུ་སྐོར་ལན་འདེབས་དང་འདིའི་སྐོར་ལ་རྩོད་བཤེར་བྱེད་ཀྱི་ཡོད་རེད་ཡིན་ན་དེའི་དབྱེ་མཚམས་དང་དེའི་རྣམ་པ་དེ་དུས་སུ་དཀྲུག་དཀྲུག་དང་འཇུ་འདྲོག་ཅིག་མཐོང་གི་འདུག་ནམ་རྒྱུན། ལགས་སོ་ད་ལྟ་དེ་རྒན་ལགས་དེ་དཔེར་ན་ད་ལྟ་བོད་ད་སྔ་མོ་གི་སོག་པོའི་གི་བར་ལོགས་གི་ཆིངས་ཡིག་བཞག་མཁན་ད་ད་ད

ཁོ་ཚོས་མཐོང་ཆེན་པོ་བྱེད་དགོས་ཡག་གི་རྒྱུ་མཚན་དེ་ཁོ་རང་ཚོ་ལ་ཕྱོགས་མང་པོ་ནས་ཡོད་རྒྱུ་རེད་བསམ་གི་འདུག་ག་རེ་ཟེར་ན། ཁོ་ཚོ་ལུང་པ་ད་ཁོ་ཚོ་ལུང་པ་ཡོད་བསྡད་ཡོད་རེད་བ། རང་བཙན་ལུང་པ་རེད། ཨ་ནི་དེ། བོད་སོག་གི་ཆིངས་ཡིག་འདི་གི་རིན་ཐང་དེ། རྒྱལ་ཁབ་གཉིས་ཆ་ད་ཡིན་ན་རེད། མི་རིགས་ལབ་ན་རེད་གང་ལྟར་བྱས་འདི་གི་རིག་གཞུང་གཉིས་ཆ་ཡིན་ན་རེད། འདི་འདྲའི་གི་འབྲེལ་ལམ་གི་ཐོག་ནས་ཁོ་ཚོས་གལ་ཆེན་པོ་བརྩི་གི་ཡོད་སྲིད་གི་རེད། སྤྱིར་བཏང་ད་ལྟ་འདི། དུས་ཚོད་གཅིག་གི་ནང་ལོགས་ནས་གི་གང་བྱུང་བའི་གནས་ཚུལ་དང་དེ་ཁོ་རིག་རིག་གཞུང་གི་ངོས་ནས་ཡིན་ན་གལ་ཆེན་པོ་རེད་ལོ་རྒྱུས་ཀྱི་ངོས་ནས་ཡིན་ན་གལ་ཆེན་པོ་རེད། གལ་ཆེན་པོ་ཡིན་ན་ཡང་ཆབ་སྲིད་ཀྱི་འགྱུར་བ་ལ་བརྟེན་ནས་ད་ད་འདི་འདི་འདྲའི་གི་ཆིངས་ཡིག་གལ་ཆེན་པོ་འདི་ཚོ་ཡིན་པ་ན་སྐབས་སྐབས་སུ་གསལ་པོ་མེད་རྒྱུ་ཆགས་འགྲོ་གི་རེད་སྐབས་སྐབས་སུ་ལམ་ལྷོང་བྱེད་གི་རེད་འོ་ད་འདི་འདྲ་འགྲོ་གི་བྱས་ནས་འགྱུར་བ་མང་པོ་འགྲོ་བསྡད་འདུག་གང་ལ་འདི་ལ་ཕྱོགས་གཅིག་མ་ཡིན་པ་ཅིག་ནས་ཕྱོགས་མང་པོ་ཅིག་ནས་ག་རེ་ཟེར་དགོས་རེད་གལ་ཆེན་པོ་གི་གནས་སྟངས་འདི་མཐོང་རྒྱུ་དེ་གལ་ཆེ་དང་ང་ཚོའི་ག་རེ་ཟེར་དགོས་གནད་འགག་འདྲ་པོ་ཅིག་རེད་བསམ་གི་འདུག་ད་ལྟ་ང་ཚོའི་བོད་པ་གི་དངོས་གནས་ཡིན་པ་ན། བོད་སོག་གི་ཆིངས་ཡིག་འདི་གི་བོད་ཀྱི་རང་བཙན་གི་གནས་སྐབས་དེ་སྒྲུབ་བྱེད་ཀྱི་ལག་ཆ་ཉན་གི་འདུག་སོང་ཙང་རིན་རིན་ཐང་ཆེན་པོ་རེད་ཟེར་ཡ་དེ་གཅིག་པོ་མ་ཡིན་པ་བྱས་ནས་བོད་ཀྱི་ལོ་རྒྱུས་དེ་ཆ་ཚང་པོ་ཅིག་བྱས་ནས་དེ་དུས་ཚོད་དེ་ནང་གི་ལོ་རྒྱུས་དེ་ཤེས་དགོས་ཀྱི་ཡོད་ན། ཁོ་རང་བཙན་གི་གནས་བབ་དེ།

ད་བོད་དང་སོག་པོ་གཉིས་ཀྱི་བར་དུ་ལ་ཡ་ཆིངས་ཡིག་དེ་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཅུ་གསུམ་ལོར་བཞག་པ་དེའི་གི་ནང་དོན་དང་གལ་གནད་དེ་གནད་འགག་དེ་གའི་ཐོག་ལ་ཡ་ཨ་ནི་ཏཱ་ལའི་བླ་མའི་མཐོ་སློབ་ཀྱི་ལོ་རྒྱུས་སློབ་དཔོན་རྒན་གཉན་ཐར་ལགས་འགྲེལ་བཤད་ལྷུག་པོ་གནང་པ་ཐུགས་རྗེ་ཆེ། ལགས་སོ་ཐུགས་རྗེ་ཆེ་གནང། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་མཇུག་བསྡོམས་མ་ཞུས་གོང་ལ་རྒྱལ་སྤྱིའི་གསར་འགྱུར་གྱི་འགོ་བརྗོད་ཁག་ཅིག་བསྐྱར་དུ་སྙན་སྒྲོན་ཞུ་གི་ཡིན། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་འདི་ཟླའི་ཚེས་བཅུ་གཉིས་ནས་བཟུང་བྱང་ཨ་མེ་རི་ཀའི་ནང་གཞུང་འབྲེལ་འཚམས་གཟིགས་གནང་བཞིན་པ་ལྟར་ཁ་སང་སྤྱི་ཟླ་བཅུ་པའི་ཚེས་བཅུ་དྲུག་གི་སྔ་དྲོར་འདི་ག་ཨ་རིའི་རྒྱལ་ས་ཝ་ཤིང་ཏོན་ལ་ཕེབས་འབྱོར་བྱུང་ནས། དེ་ག་རྒྱལ་སར་ཡོད་པའི་ཨ་རིའི་རླུང་འཕྲིན་ཁང་གི་རྒྱ་སྐད་སྡེ་ཚན་གྱི་བཅར་འདྲི་དང་ལེན་སོགས་གནང་འདུག་ཡང་བྱང་ཨ་རིའི་སྐུ་ཚབ་དོན་གཅོད་ཁང་གིས་ཁེ་ས་ཕྱི་ཚེས་བཅུ་དྲུག་ཉིན་གྱི་ཕྱི་དྲོར་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ལ་དགོང་དྲོའི་གསོལ་སྟོན་ཕུལ་སྐབས་ཨ་རིའི་གྲོས་ཚོགས་ཀྱི་འཐུས་མི་རྣམ་པའི་ལས་བྱེད་སོགས་མི་སྣ་ཁག་ཆེད་ཕེབས་གནང་འདུག་ཡང་གོང་གི་ཉིན་ཏེ་ཕྱི་ཚེས་བཅོ་ལྔའི་ཉིན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག

སྤྱི་འཐུས་རྡོ་རིང་བསྟན་འཛིན་ཕུན་ཚོགས་ལགས་རྣམ་གཉིས་ཨོསྟྲེ་ལི་ཡའི་བོད་རིགས་སྤྱི་མཐུན་ཚོགས་པའི་འགན་འཛིན་ལྷན་ཚོགས་ཐེངས་བདུན་པའི་ནང་མཉམ་ཞུགས་གནང་འདུག་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་ཁེ་ས་ཕྱི་ཚེས་བཅུ་དྲུག་ཉིན་གྱི་ཕྱི་དྲོར་གནས་ཚུལ་བཀོད་སྤེལ་གནང་དོན་ལྟར་ན་ཨོསྟྲེ་ལི་ཡའི་བོད་རིགས་སྤྱི་མཐུན་ཚོགས་པའི་འགན་འཛིན་ལྷན་ཚོགས་ཐེངས་བདུན་པ་དེ་བཞིན་ཡུལ་དེ Wagga Wagga ཞེས་པའི་གྲོང་ཁྱེར་ནང་འདི་ཟླའི་ཚེས་བཅུ་བཞི་དང་བཅོ་ལྔ་ཉིན་གཉིས་རིང་ཚོགས་གནང་སྐབས།

ཡང་པཱ་ལེ་སི་ཐན་གྱི་ཧ་མཱ་སི་ནས་ཨིས་ར་ཨེལ་ཐོག་དྲག་རྒོལ་བྱས་པའི་རྗེས་སུ་ཡུལ་གྲུ་གཉིས་བར་དམག་འཁྲུག་བརྒྱབ་བཞིན་པའི་ཁྲོད་འདིར་ད་བར་པཱ་ལེ་སི་ཐན་གྱི་ཕྲུ་གུ་བདུན་བརྒྱ་ལྔ་བཅུ་ཐེ་བའི་མི་གྲངས་དམའ་མཐར་ཡང་ཉིས་སྟོང་བརྒྱད་བརྒྱ་བཞི་བཅུ་ཞེ་བརྒྱད་ཨིས་ར་ཨེལ་གྱི་དམག་མིས་བསད་འདུག་ལ་དེ་བཞིན་དུ་ཨིས་ར་ཨེལ་གྱི་དམག་མི་ཆིག་སྟོང་བཞི་བརྒྱ་ལྷག་ཀྱང་དམག་བརྒྱབ་བཞིན་པའི་སྐབས་སུ་རྐྱེན་ལམ་དུ་ཕྱིན་འདུག། ཡང་ཨ་མི་རི་ཀའི་སྲིད་འཛིན་ཇོ་བྷའི་ཏྲན་མཆོག་སང་ཉིན་རེས་གཟའ་ལྷག་པའི་ཉིན་ཨིས་ར་ཨེལ་ནང་ཆེད་ཕེབས་གནང་གཏན་འཁེལ་སྐོར་ཨ་རིའི་ཕྱི་སྲིད་དྲུང་ཆེ་ཨན་ཐོ་ནི་བིལ་ཁིན་མཆོག་གིས་གསུངས་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ལས་རིམ་དེ་བཞིན་ཚེ་རིང་གཡུ་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་བསྒྱུར་གྱིས་སྙན་སྒྲོན་ཞུ་མཁན་ང་སེང་གེ་རི་བསོད་ནམས་ལྷ་མོ་ཡིན།